གསོན་པོ་ཐམས་ཅད་ཀྱི་རྣ་ལམ་དང་ནི་ཤི་བོ་ཐམས་ཅད་ཀྱི་རོའི་རྩར་བསྒྲགས་ན་དེ་ཕན་ཡོན་ཤིན་ཏུ་ཆེ་བ་ཡིན་ནི་རེད་ཐོས་གྲོལ་ཆེན་པོ་ཉིད་ཀྱི་གཞུང་ན་ཡང་འདི་ལྟར་དུ་གསུང་བ་ནི་རེད་གསོན་པོའི་དུས་སུ་ཡང་ཁྱད་པར་བར་དོ་ཐོས་གྲོལ་འདི་ཡིད་ལ་ཤིན་ཏུ་བྱང་བར་བྱས་པ་ནི་གལ་ཆེའོ། འདི་འཆང་བར་བྱའོ། ཀུན་ཆུབ་པར་བྱའོ། བཀླག་པར་བྱའོ། ཚུལ་བཞིན་དུ་ཡིད་ལ་བྱ། དུས་གསུམ་དུ་མ་ཆག་པར་བྱའོ། ཚིག་དོན་ཡིད་ལ་ཤིན་ཏུ་གསལ་བར་བྱའོ། གཤེད་མ་བརྒྱས་དེད་ནས་བྱུང་ཡང། འདིའི་ཚིག་དོན་ཡིད་ལ་མ་བརྗེད་པར་བྱའོ། འདི་ནི་ཐོས་གྲོལ་ཆེན་མོ་ཞེས་བྱ་ཡིན་པས། མཚམས་མེད་པ་ལྔ་བསགས་པའི་མིའི་རྣ་ལམ་དུ་ཐོས་ན། ཡང་དག་པར་གྲོལ་བར་འགྱུར་རོ། དེའི་ཕྱིར་ན་ཁྲོམ་ཆེན་པོའི་ནང་དུ་བཀླག་པར་བྱའོ། སྤེལ་བར་བྱའོ། དེ་ལྟར་ལན་གཅིག་ཚོར་བས་དོན་མ་རྟོགས་ཀྱང། བར་དོའི་རིག་པ་དགུ་འགྱུར་གྱིས་གསལ་དུ་འགྲོ་བས། དེའི་དུས་སུ་ཚིག་གཅིག་ཀྱང་མ་བརྗེད་པར་དྲན་པར་འགྱུར་རོ། དེའི་ཕྱིར་ན། གསོན་པོའི་དུས་སུ་ཀུན་གྱི་རྣ་བར་བསྒྲགས་པར་བྱའོ། ནད་པ་ཀུན་གྱི་སྔས་སུ་བཀླག་པར་བྱའོ། ཤི་བའི་རོ་ཐམས་ཅད་ཀྱི་རྩར་བཀླག་པར་བྱའོ། རྒྱ་ཆེན་སྤེལ་བར་བྱའོ། འདི་དང་འཕྲད་པ་ནི་སྐལ་བ་ཤིན་ཏུ་བཟང་བ་ཡིན་ནོ། ཚོགས་བསགས་ཤིང་སྒྲིབ་པ་བྱང་བ་རྣམས་མ་གཏོགས་པ། འདི་དང་འཕྲད་པ་དཀའོ། གལ་ཏེ་འཕྲད་ན་ཡང་བློར་ཤོང་བ་དཀའོ། འདི་ཐོས་ནས་ལོག་ལྟ་མ་སྐྱེས་པ་ཁོ་ནས་གྲོལ་བར་འགྱུར་རོ། དེའི་ཕྱིར་འདི་ལ་ཤིན་ཏུ་གཅེས་སྤྲས་སུ་བྱའོ། འདི་ནི་ཆོས་ཐམས་ཅད་ཀྱི་བཅུད་ཡིན་ནོ། བར་དོའི་གདམས་པ་ཐོས་པ་ཙམ་གྱིས་གྲོལ་བ། བལྟས་པ་ཙམ་གྱིས་གྲོལ་བ། བར་དོ་ཐོས་གྲོལ་ཆེན་མོ་ཞེས་བྱ་བ་ད་དེ་ཉིད་རེད་དེ། ཤིན་ཏུ་གལ་ཆེ་བ་རེད། ཤི་གསོན་སུ་དང་སུ་ལ་བསྒྲགས་ན་ཤིན་ཏུ་ཕན་ཡོན་ཆེན་པོ་རེད། གལ་ཏེ་སེམས་ཅན་ཤི་སོང་ནི་ཟིག་གི་རྣ་ལམ་མ་འདི་བསྒྲགས་ན་ཅང་ཕན་ཐོགས་རྒྱུ་ཨེ་ཡིན། དེས་ཅང་ཨེ་གོ། ཅང་སེམས་ཅན་ཤི་ཚར་སོང་ནི་ཟིག་གིས་ད་ཅང་འདི་ཅང་ཅི་ག་ཨེ་གོ་དེ་མོ་བསམ་ན་ད་དུ་བསམ་དགོ་ནི་མ་རེད་ཐོས་གྲོལ་ཆེན་པོ་རང་གི་གཞུང་ན་ཡང་སེམས་ཅན་དེ་ལ་ངེས་པར་དུ་ཕན་ཐོགས་གི་རྒྱུ་མཚན་ལྔ་ཙམ་ཟིག་འདི་གཞུང་ན་བཤད་དོ་ནི་རེད་དེ་དུས་དེ་བར་དོའི་སེམས་ཅན་དེ་ལ་ངོ་སྤྲོད་འདི་བཏབ་ན་ད་ངེས་པར་དུ་དེས་གོ་ནི་རེད་ཟེར་དེ་རྒྱུ་མཚན་རྣམ་པ་ལྔ

དུས་ད་ལྟ་ཉིད་དུ་བདེ་བ་ཅན་དུ་འགྲོ་དགོས་བསམ་ན་ཡང་དེ་མ་ཐག་ཏུ་བདེ་བ་ཅན་ལ་སླེབས་ཐུབ་ནི་རེད། དུས་ད་ལྟ་ཉིད་དུ་ཟངས་མདོག་དཔལ་རི་ལ་འགྲོ་དགོས་བསམ་ན་དེ་མ་ཐག་ཏུ་སླེབས་ཐུབ་ནི་རེད། དེ་དེ་མོ་ཡིན་ནི་རེད་ཁ་ལོ་བསྒྱུར་སླ་བ་དང་རྒྱུ་མཚན་བཞི་རེད། དེ་འཕྲོས་དྲན་པ་དགུ་འགྱུར་གྱིས་གསལ་བས། ལྐུགས་པ་ཡིན་ཡང་དེ་ཡི་དུས་སུ་ལས་ཀྱི་དབང་གིས་རིག་པ་ཆེས་གསལ་དུ་སོང་ལ། ཅི་བཏབ་ཐམས་ཅད་སྒོམ་ཤེས་པའི་ཡོན་ཏན་ཡོད་དེ། བར་དོའི་སེམས་ཅན་དེ་ནི་འོད་གསལ་རྫོགས་པ་ཆེན་པོ་དང་ནི་ཕྱག་ཆེན་ལ་སོགས་པ་ཅི་ཞིག་སྒོམ་དགོས་ན་དེ་དག་ཚོ་སྒོམ་ཐུབ་ནི་རེད། ཁུར་གེ་དེ་འཕྲོས་སྔར་ལས་ཀྱང་རིག་པ་ཆེས་གསལ་དུ་སོང་འདྲེ་ནི་དེ་སྒོམ་ཐུབ་ནི་རེད་དེ་འཕྲོས་ཤིན་ཏུ་རིག་པ་གསལ་བོ་ཡིན་འདྲེ་དེ་དེས་ན་རྒྱུ་མཚན་རྣམ་པ་ལྔ་གི་སྟེང་གི་གཅིག་ན་བར་དོའི་སེམས་ཅན་དེ་ལ་ཕན་ཐོགས་ཀྱི། དེའི་སྐོར་གྱི། ད་དུ་སོ་དེ་འཕྲོ་ཐོས་གྲོལ་ཆེན་མོ་རང་གི་གཞུང་ན། དེ་འདི་ཚུལ་བཞིན་དུ་བསྒྲགས་ན། གཅིག་ན་བར་དོའི་སེམས་ཅན་དེ་གོ། གོ་ནི་མ་ཚད་གི་དེ་ལ་ཕན་ཐོགས་ཀྱི། དེ་དེ་མོ་ཡིན་པར་གསུངས་ནི་རེད། ད་ནི་ངས་ངོ་སྤྲོད་དངོས་མར་འདེབས་ནི་ཡིན་དེ་དེའི་ངོ་སྤྲོད་དངོས་དེ་འདེབས་དུས་དེ་དང་བོ་སེམས་ཅན། མ་ཤི་བའི་སྔོན་དུ་ད་ངོ་སྤྲོད་གཉིས་འདེབས་རྒྱུ།

ད་ཡང་ངོ་སྤྲོད་གཉིས་པ་ཞིག་འདེབས་ནི་རེད་ཀྱེ་རིགས་ཀྱི་བུ་ད་ནི་འཆི་བ་ཞེས་བྱ་བ་དེར་སླེབས་ནས་འདུག་པས། ཁྱོད་རང་སེམས་བསྐྱེད་འདི་ལྟར་དུ་མཛོད་ཅིག། ཀྱེ་མ་བདག་ནི་འཆི་བའི་དུས་ལ་བབས་ནས་འདུག་པས། ད་རེས་འཆི་བ་འདི་ལ་བརྟེན་ནས་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་འབའ་ཞིག་གིས་ཐུགས་བསྐྱེད་དེ། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཐོབ་པར་བྱའོ་སྙམ་དུ་སེམས་བསྐྱེད་པ་དང། ཁྱད་པར་དུ། ད་རེས་སེམས་ཅན་ཐམས་ཅད་ཀྱི་དོན་དུ་འཆི་བ་འོད་གསལ་ཆོས་ཀྱི་སྐུར་ངོ་ཤེས་པར་བྱ་སྟེ། དེའི་ངང་ལ་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་ཐོབ་ནས་སེམས་ཅན་ཐམས་ཅད་ཀྱི་དོན་བྱའོ། དེ་མ་ཐོབ་ཀྱང། བར་དོ་ལ་བར་དོ་ངོ་ཤེས་པར་བྱས་ལ། བར་དོ་ཟུང་འཇུག་ཕྱག་རྒྱ་ཆེན་པོའི་སྐུ་མངོན་དུ་བྱས་ནས། གང་ལ་གང་འདུལ་གྱི་སྣང་བས་ནམ་མཁའི་མཐའ་དང་མཉམ་པའི། སེམས་ཅན་ཐམས་ཅད་ཀྱི་དོན་བྱའོ་སྙམ་པའི། སེམས་བསྐྱེད་ཀྱི་འདུན་པ་དང་མ་བྲལ་བར། ཁྱེད་རང་སྔར་གང་གོམས་པའི་གདམས་ངག་དེའི་ཉམས་ལེན་དྲན་པར་གྱིས་ཤིག། ད་ལྟ་སེམས་ཅན་མ་ཤི་བའི་སྔོན་དུ་དེ་དེ་མོ་ཡི་གསལ་འདེབས་དགོས་ནི་རེད། དེའི་གི། ད་ནི་ཕྱི་དབུགས་ཆད།

ཁྱོད་རང་གི་ད་ལྟའི་ཤེས་རིག་གི་ངོ་བོ་སྟོང་སང་ངེ་བ་འདི་དངོས་པོ་དང་མཚན་མ་ཁ་དོག་ཅིའི་ངོ་བོར་ཡང་མ་གྲུབ་པར་སྟོང་སང་ངེ་བ་འདུག་པ་འདི་ཀ་ཆོས་ཉིད་ཀུན་ཏུ་བཟང་མོ་ཡིན་ནོ། ཁྱོད་ཀྱི་ཤེས་རིག་འདི་སྟོང་འདུག་ཙམ་ན་སྟོང་པ་ཕྱལ་ཆད་དུ་མ་སོང་བར་རང་གི་ཤེས་རིག་མ་འགགས་པར་སལ་ལེ་སིང་ངེ་ཝལ་ལེ་བ་འདི་ཀ་རིག་པ་སངས་རྒྱས་ཀུན་ཏུ་བཟང་པོ་ཡིན་ནོ། རང་གི་རིག་པ་དངོས་པོ་ཅིར་ཡང་མ་གྲུབ་ངོ་བོ་སྟོང་པ་དང། རང་གི་ཤེས་རིག་ཝལ་ལེར་གསལ་བར་འདུག་པ་འདི་གཉིས་དབྱེར་མི་ཕྱེད་པར་འདུག་པ་འདི་ཀ་སངས་རྒྱས་ཆོས་ཀྱི་སྐུ་ཡིན་ནོ། རང་གི་རིག་པ་གསལ་སྟོང་དབྱེར་མེད་འོད་ཀྱི་ཕུང་པོ་ཆེན་པོར་བཞུགས་པ་འདི་ལ་སྐྱེ་འཆི་མེད་པར་སངས་རྒྱས་འོད་མི་འགྱུར་བ་འདི་ཀ་ཡིན་ནོ། དེ་ངོ་ཤེས་པས་ཆོག་གོ། རང་གི་ཤེས་རིག་ངོ་བོ་སང་ངེ་བ་འདི་སངས་རྒྱས་སུ་ངོ་ཤེས་ནས་རང་གི་རིག་པ་ལ་རང་ལྟ་བ་དེ་སངས་རྒྱས་ཀྱི་དགོངས་པར་འཇོག་པ་ཡིན་ནོ། ད་གཞིའི་འོད་གསལ་ཟེར་དགོས་ན་འདྲ་གི། འཆི་ཁའི་བར་དོའི་གནས་སྐབས་ཀྱི་ད་ངོ་སྤྲོད་ཐོག་མ་བོ་དེ་རེད་དེ་དེ་སེམས་ཅན་ཕྱི་དབུགས་ཆད་དེ་ནང་དབུགས་མ་ཆད་པའི་སྐབས་དེའི་དུས་ཚོད་དེ་འདི་གསལ་འདི་འདེབས་དགོས་ནི་རེད་དེ་དེ་དེ་དེ་རེད། ད་ནི་འོད་གསལ་གཉིས་པ་ཟེར་རྒྱུ་ཟིག་ངོ་སྤྲད་རྒྱོ་ནི་རེད་འདི་ནི་ནམ་ཟིག་གི་དུས་ཚོད་ཡིན་རེད་རྫི་དེ་དེ། བར་དོའི་སེམས་ཅན་དེའི། རྣམ་ཤེས་ལུས་ལས་ནི་ཕྱི་རོལ་དུ་ཐོན། སྒྲ་འོད་ཟེར་གསུམ་གྱི་འཇིགས་སྐྲག་ནི་ད་རུང་མགོ་མ་བརྩམས། ད་དེ་མོ་ཟིག་གི་སྔོན་དུ་དེའི་བར་དེ། དེ་འདི་འོད་གསལ་གཉིས་པ་གི་ངོ་སྤྲོད་འདི་འདེབས་དགོས་ནི་རེད། ད་འདི་ལ་ཁྱད་པར་ཡོད་ནི་རེད་གང་ཟག་རྫོགས་རིམ་པ་ཟིག་ཡིན་གྱི་ན།

ཀྱེ་རིགས་ཀྱི་བུ། མ་ཡེངས་པར་འདུན་པ་དྲག་པོས་ཉོན་ཅིག། བར་དོ་ནི་རྣམ་པ་དྲུག་ཡིན་ཏེ་གང་ཞེ་ན། རང་བཞིན་སྐྱེ་གནས་ཀྱི་བར་དོ་དང་རྨི་ལམ་གྱི་བར་དོ་དང། ཏིང་ངེ་འཛིན་བསམ་གཏན་གྱི་བར་དོ་དང་འཆི་ཁའི་བར་དོ་དང། ཆོས་ཉིད་ཀྱི་བར་དོ་དང་ལུགས་འབྱུང་སྲིད་པའི་བར་དོ་དང་དྲུག་གོ། ཀྱེ་རིགས་ཀྱི་བུ། ཁྱོད་ལ་ནི་བར་དོ་གསུམ་འབྱུང་སྟེ། འཆི་ཁའི་བར་དོ་དང་ཆོས་ཉིད་བར་དོ་དང་སྲིད་པའི་བར་དོ་དང་གསུམ་འཆར་བ་ལས། ཁར་སང་ཕན་ཆོད། འཆི་ཁའི་བར་དོ་ལ་ཆོས་ཉིད་འོད་གསལ་ཤར་ཡང་ཁྱོད་ཀྱིས་ངོ་མ་ཟིན་པས་འདིར་འཁྱམ་དགོས་བྱུང་བ་ཡིན་ནོ། ད་ནི་ཁྱོད་ལ་ཆོས་ཉིད་ཀྱི་བར་དོ་དང། སྲིད་པའི་བར་དོ་གཉིས་འབྱུང་སྟེ། བདག་གིས་ངོ་སྤྲད་པ་རྣམས་ཁྱོད་རང་མ་ཡེངས་པར་ངོ་ཟིན་པར་གྱིས་ཤིག། ཀྱེ་རིགས་ཀྱི་བུ། ད་ནི་འཆི་བ་ཞེས་བྱ་བ་དེ་སླེབས་པ་ཡིན་ནོ། འཇིག་རྟེན་འདི་ནས་ཕ་རོལ་ཏུ་འགྲོ་སྟེ། ཁྱོད་གཅིག་པུ་མ་ཡིན་ཏེ། ཀུན་ལ་འབྱུང་བས་ཚེ་འདི་ལ་ཆགས་པ་དང་ཞེན་པ་མ་བྱེད་ཅིག། ཆགས་པ་དང་ཞེན་པ་བྱས་ཀྱང་བསྡད་དབང་ནི་མེད། ཁྱོད་རང་འཁོར་བར་འཕྱན་པ་ལས་མི་འོང། མ་ཆགས་ཤིག་མ་ཞེན་ཅིག། དཀོན་མཆོག་གསུམ་རྗེས་སུ་དྲན་པར་གྱིས་ཤིག། ཀྱེ་རིགས་ཀྱི་བུ། ཆོས་ཉིད་བར་དོའི་སྣང་བ་འཇིགས་སྐྲག་ཇི་ལྟར་ཤར་ནས་བྱུང་ཡང། ཁྱོད་རང་ཚིག་འདི་མ་བརྗེད་པར་གྱིས་ལ། ཚིག་དོན་ཡིད་ལ་དྲན་བཞིན་དུ་སོང་ཞིག།

དེ་སྐད་ངག་ནས་ལྷང་ལྷང་བརྗོད་པའི་དོན་ཡིད་ལ་དྲན་བཞིན་དུ་སོང་ཞིག། དེས་འཇིགས་སྐྲག་གི་སྣང་བ་ཅི་ཤར་ཡང་རང་སྣང་དུ་ངེས་པར་ངོ་འཕྲོད་པའི་གནད་ཡོད་པས་མ་བརྗེད་ཅིག། ཀྱེ་རིགས་ཀྱི་བུ། ཁྱོད་ཀྱི་ལུས་དང་སེམས་བྲལ་བའི་དུས་སུ། ཆོས་ཉིད་དག་པའི་སྣང་བ་ཕྲ་ལ་དྭངས་པ། གསལ་ལ་འཚེར་བ་རང་བཞིན་བཀྲག་ལ་ཉམ་ང་བ། སོས་ཀའི་ཐང་ལ་སྨིག་རྒྱུ་འགྱུ་བ་བཞིན་དུ་མེ་རེ་རེ་འཆར་དུ་འོང་ངོ། དེ་ལ་མ་འཇིགས་ཤིག་མ་སྐྲག་ཤིག་མ་སྔངས་ཤིག། དེ་ནི་རང་གི་ཆོས་ཉིད་ཀྱི་རང་མདངས་ཡིན་པས་ངོ་ཤེས་པར་གྱིས་ཤིག། འོད་ཀྱི་ནང་ནས་ཆོས་ཉིད་ཀྱི་རང་སྒྲ་དྲག་ལ་ལྡིར་ཆེ་བ། འབྲུག་སྟོང་དུས་གཅིག་ལ་ལྡིར་བ་ཙམ་དུ་ལྡི་རི་རི་འོང་ངོ། དེ་ཡང་ཁྱོད་རང་གི་ཆོས་ཉིད་ཀྱི་རང་སྒྲ་ཡིན་པས་དེ་ལ་མ་ཆགས་ཤིག་མ་སྐྲག་ཤིག་མ་སྔངས་ཤིག་ཁྱོད་ལ་བག་ཆགས་ཡིད་ཀྱི་ལུས་ཞེས་བྱ་བ་ཞིག་ཡོད་ཀྱི། གདོས་བཅས་ཤ་ཁྲག་གི་ལུས་ནི་མེད་པས་སྒྲ་འོད་ཟེར་གསུམ་གང་བྱུང་ཡང་ཁྱོད་ལ་གནོད་མི་ཡོང་སྟེ་ཁྱོད་ལ་འཆི་རྒྱུ་མེད་དོ། ཁྱོད་རང་གི་རང་སྣང་དུ་ཤེས་པ་རྐྱང་པས་ཆོག་གོ། བར་དོ་ཡིན་པར་ཤེས་པར་གྱིས་ཤིག་ཀྱེ་རིགས་ཀྱི་བུ་ད་ལྟ་རང་སྣང་དུ་ངོ་མ་ཤེས་ན་མི་ཡུལ་དུ་སྒོམ་སྒྲུབ་ཅི་ལྟར་བྱས་ཀྱང་ད་ལྟའི་གདམས་པ་འདི་དང་མ་འཕྲད་ན་འོད་ཀྱིས་འཇིགས་སོ་སྒྲས་སྔངས་སོ་ཟེར་གྱིས་སྐྲག་གོ། གདམས་པའི་གནད་མ་ཤེས་ན་སྒྲ་འོད་ཟེར་གསུམ་ངོ་མི་ཤེས་པས་འཁོར་བར་འཁྱམ་མོ། ཀྱེ་རིགས་ཀྱི་བུ་ཞག་ཕྱེད་དང་བཞིའི་བར་དུ་བརྒྱལ་ནས་འགྲོ་སྟེ། བརྒྱལ་སངས་པ་དང།

དེ་དུས་དུས་དེ་ཞག་ཕྱེད་དང་བཞིའི་བར་དུ་བརྒྱལ་ནས་འགྲོ་སྟེ་བརྒྱལ་སངས་པ་དང། ང་ལ་ཅི་བྱུང་ན་སྙམ་པའི་སྣང་བ་འབྱུང་བས་ཁྱོད་ཀྱིས་བར་དོ་ངོ་ཤེས་པར་གྱིས་ཤིག་དེའི་ཚེ་འཁོར་བའི་རུ་ལོག་ནས་སྣང་བ་ཐམས་ཅད་འོད་དང་སྐུ་རུ་འཆར་རོ། ནམ་མཁའ་ཐམས་ཅད་འོད་ཁ་དོག་མཐིང་གར་འཆར་རོ། དེའི་དུས་སུ་དབུས་ཕྱོགས་ཐིག་ལེ་བརྡལ་བའི་ཞིང་ཁམས་ནས་བཅོམ་ལྡན་འདས་རྣམ་པར་སྣང་མཛད་སྐུ་མདོག་དཀར་པོ་སེང་གེའི་ཁྲི་ལ་བཞུགས་པ། ཕྱག་ན་འཁོར་ལོ་རྩིབས་བརྒྱད་བསྣམས་པ། ཡུམ་ནམ་མཁའི་དབྱིངས་ཕྱུག་མ་དང་ཞལ་སྦྱོར་ནས་རང་ལ་ཤར་དུ་འོང་ངོ། རྣམ་པར་ཤེས་པའི་ཕུང་པོ་གནས་སུ་དག་པ། འོད་མཐིང་ག། ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་གསལ་ལ་དྭངས་པ་བཀྲག་ལ་འཚེར་བ་ཞིག་རྣམ་པར་སྣང་མཛད་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་མདུན་དུ་མིག་གིས་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་དང་མཉམ་དུ་ལྷའི་འོད་དཀར་པོ་བཀྲག་མེད་པ་ཞིག་ཀྱང་མདུན་དུ་ཟུང་གཤིབས་སུ་ཟུག་ནས་འོང་ངོ། དེའི་དུས་སུ་ཁྱོད་ལས་ངན་གྱི་དབང་གིས་འོད་མཐིང་ག་བཀྲག་མདངས་ལྡན་པ་ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་དེ་ལ་འཇིགས་པ་དང་སྐྲག་པ་སྐྱེས་ནས་བྲོས་ཤིང། ལྷའི་འོད་དཀར་པོ་བཀྲག་མེད་དེ་ལ་ཁྱོད་དགའ་བའི་འདུ་ཤེས་སྐྱེས་ནས་འོང་ངོ། དེའི་ཚེ་ན། ཁྱོད་འོད་མཐིང་ག་གསལ་ལ་འཚེར་བ་དྭངས་ལ་བཀྲག་ཆེ་བ་མཆོག་གི་ཡེ་ཤེས་འོད་གསལ་བ་དེ་ལ་མ་སྔངས་ཤིག་མ་སྐྲག་ཤིག། དེ་བཞིན་གཤེགས་པའི་འོད་ཟེར་ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་ཞེས་བྱ་བ་ཡིན་གྱི་དེ་ལ་དད་པ་དང་མོས་པ་དུང་དུང་གྱིས་ཤིག། བཅོམ་ལྡན་འདས་རྣམ་པར་སྣང་མཛད་ཀྱི་ཐུགས་རྗེའི་འོད་ཟེར་ཡིན་ནོ་སྙམ་པ་གྱིས་ལ་གསོལ་བ་ཐོབས་ཤིག།

དེའི་དུས་སུ་ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་མཐིང་ག་ནས་བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་མི་བསྐྱོད་པ་སྐུ་མདོག་མཐིང་ག་ཕྱག་ན་རྡོ་རྗེ་རྩེ་ལྔ་བ་བསྣམས་པ། གླང་པོ་ཆེའི་གདན་ལ་བཞུགས་པ། ཡུམ་སངས་རྒྱས་སྤྱན་མ། སྐུ་མདོག་མཐིང་སྐྱ། དེ་དང་ཞལ་སྦྱོར་ནས་ཤར་ཏེ་འོང་ངོ། བྱང་ཆུབ་སེམས་དཔའ་སའི་སྙིང་བོ། དཀར་བོ་མྱུ་གུ་འཛིན་པ་དང། བྱམས་པ་མཻ་ཏྲི་དཀར་བོ་ཀླུ་ཤིང་འཛིན་པ། སེམས་མ་ལ་སེ་མ་དཀར་མོ་མེ་ལོང་འཛིན་པ་དང། པུཥྤེ་མ་དཀར་མོ་མེ་ཏོག་འཛིན་པ་གཉིས་ཀྱིས་བསྐོར་ནས་སངས་རྒྱས་ཀྱི་སྐུ་དྲུག་ཏུ་འཆར་ནས་འོང་ངོ། གཟུགས་ཀྱི་ཕུང་བོ་གནས་སུ་དག་པའི་འོད་དཀར་བོ། མེ་ལོང་ལྟ་བུའི་ཡེ་ཤེས་དཀར་ལ་འཚེར་བ་གསལ་ལ་དྭངས་བ་ཞིག་རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་མདུན་དུ་མིག་གིས་བལྟ་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་དང་མཉམ་དུ

དེ་ཁྱོད་ཀྱི་ཞེ་སྡང་དྲག་པོས་བསགས་པའི་སྡིག་སྒྲིབ་ཀྱི་བསུན་མའི་ལམ་ཡིན་ནོ། དེ་ལ་ཆགས་ན་ཁྱོད་དམྱལ་བའི་གནས་སུ་ལྟུང་སྟེ། སྡུག་བསྔལ་བསྲན་མི་བཟོད་པའི་འདམ་དུ་ཚུད་དེ་ཐོན་པའི་དུས་མི་འབྱུང་ངོ། དེ་ཐར་བའི་ལམ་འགེགས་པའི་བར་ཆད་ཡིན་པས་དེ་ལ་མིག་གིས་མ་བལྟ་བར་ཞེ་སྡང་སྤོངས་ཤིག། དེ་ལ་མ་ཆགས་ཤིག།

ཀྱེ་རིགས་ཀྱི་བུ་མ་ཡེངས་བར་ཉོན་ཅིག། ཞག་གསུམ་པ་ལ་འབྱུང་བ་ས་རྣམ་པར་དག་པའི་འོད་སེར་བོ་འཆར་རོ། དེའི་དུས་སུ་ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་སེར་བོ་ནས། བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་སྐུ་མདོག་སེར་བོ། ཕྱག་ན་ནོར་བུ་རིན་པོ་ཆེ་བསྣམས་པ། རྟ་མཆོག་གི་གདན་ལ་བཞུགས་ནས། ཡུམ་མཆོག་མཱ་མ་ཀཱི་དང་ཞལ་སྦྱོར་ནས་རང་ལ་འཆར་དུ་འོང་ངོ། བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་བོ་སེར་བོ། རལ་གྲི་འཛིན་པ། ཀུན་ཏུ་བཟང་བོ་དམར་སེར། སྙེ་མ་འཛིན་པ་གཉིས་ཀྱིས་བསྐོར་ནས། སེམས་མ་མཱ་ལེ་མ་སེར་སྐྱ་འཕྲེང་བ་འཛིན་པ་དང། དྷུ་པེ་མ་སེར་མོ་སྤོས་ཕོར་འཛིན་པ་གཉིས་ཀྱིས་བསྐོར་ནས། འཇའ་དང་ཟེར་དང་འོད་ཀྱི་ཀློང་ནས་སངས་རྒྱས་ཀྱི་སྐུ་དྲུག་ཏུ་འཆར་ནས་འོང་ངོ། ཚོར་བའི་ཕུང་བོ་དབྱིངས་སུ་དག་པའི་འོད་སེར་བོ་མཉམ་པ་ཉིད་ཀྱི་ཡེ་ཤེས་སེར་ལ་འཚེར་བ། ཐིག་ལེ་དང་ཐིག་ཕྲན་གྱིས་བརྒྱན་པ་གསལ་ལ་དྭངས་བ་མིག་གིས་མི་བཟོད་པ་ཅིག། རིན་ཆེན་འབྱུང་ལྡན་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་མདུན་དུ་སྙིང་ཁའི་ཐད་ཀར་མིག་གིས་བལྟ་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་དང་མཉམ་དུ་མིའི་འོད་སྔོན་པོ་བཀྲག་མེད་ཞིག་ཀྱང་ཡེ་ཤེས་ཀྱི་འོད་དང་གཤིབས་མར་ཁྱོད་རང་གི་སྙིང་གར་ཟུག་ནས་འོང་ངོ། དེའི་དུས་སུ་ཁྱོད་རང་ང་རྒྱལ་གྱི་དབང་གིས་འོད་སེར་བོ་བཀྲག་མདངས་ཅན་དེ་ལ་འཇིགས་སྐྲག་སྐྱེས་ནས་བྲོས་སུ་འོང་ཞིང། མིའི་འོད་སྔོན་པོ་བཀྲག་མེད་དེ་ལ། ཁྱོད་དགའ་བ་དང་ཆགས་སེམས་སྐྱེས་ནས་འོང་གི། དེ་ཙམ་ན། ཁྱོད་འོད་སེར་བོ་གསལ་ལ་དྭངས་པ། བཀྲག་ལ་འཚེར་བ་དེ་ལ་མ་འཇིགས་པར་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག། དེའི་ཐོག་ཏུ་རིག་པ་བྱར་མེད་ཀྱི་ངང་ལ་ལྷོད་དེ་ཞོག་ཅིག། ཡང་ན་དེ་ལ་དད་པ་དང་མོས་པ་དུང་དུང་གྱིས་ཤིག། ཁྱོད་རང་གི་རིག་པའི་རང་མདངས་སུ་ངོ་ཤེས་ན་ནི་མོས་གུས་མ་བྱས་སྨོན་ལམ་མ་བཏབ་ཀྱང་སྐུ་དང་འོད་ཟེར་ཐམས་ཅད་ཁྱོད་རང་དང་དབྱེར་མེད་དུ་ཐིམ་ནས་སངས་རྒྱས་པར་འགྱུར་རོ། རང་གི་རིག་པའི་རང་མདངས་སུ་ངོ་མ་ཤེས་ན་ནི་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་གྱི་ཐུགས་རྗེའི་འོད་ཟེར་ཡིན་ནོ་སྐྱབས་སུ་མཆིའོ་སྙམ་པའི་མོས་གུས་གྱིས་ལ་གསོལ་བ་ཐོབ་ཅིག།

བར་དོ་འཇིགས་པའི་འཕྲང་ལས་བསྒྲལ་དུ་གསོལ་ཡང་དག་རྫོགས་པའི་སངས་རྒྱས་ས་རུ་སྐྱོལ། དེ་སྐད་མོས་གུས་དྲག་པོའི་སྨོན་ལམ་བཏབ་པས། བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ཡབ་ཡུམ་གྱི་ཐུགས་ཀར་འཇའ་འོད་དུ་ཐིམ་ནས་ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་སུ་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག་ཞག་བཞི་བ་ལ་འབྱུང་བ་མེའི་རྣམ་པར་དག་པའི་འོད་དམར་བོ་འཆར་རོ། དེའི་དུས་སུ་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་དམར་བོ་ནས་བཅོམ་ལྡན་འདས་སྣང་བ་མཐའ་ཡས་སྐུ་མདོག་དམར་བོ་ཕྱག་ན་པདྨ་བསྣམས་པ་རྨ་བྱའི་གདན་ལ་བཞུགས་པ་ཡུམ་མཆོག་གོས་དཀར་མོ་དམར་སྐྱ་དང་ཞལ་སྦྱོར་ནས་རང་ལ་འཆར་དུ་འོང་ངོ། བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དཀར་བོ། དཀར་དམར་པདྨ་འཛིན་པ་དང། འཇམ་དཔལ་དམར་སེར་ཨུཏྤལ་འཛིན་པ་གཉིས་ལ། སེམས་མ་གྷིར་ཏི་མ་དམར་སྐྱ་པི་ཝང་འཛིན་པ་དང་ཨ་ལོ་ཀེ་དམར་མོ་མར་མེ་འཛིན་པ་གཉིས་ཀྱིས་བསྐོར་ནས་འཇའ་འོད་ཀྱི་ཀློང་ནས་སངས་རྒྱས་ཀྱི་སྐུ་དྲུག་ཏུ་འཆར་ནས་འོང་ངོ། འདུ་ཤེས་ཀྱི་ཕུང་བོ་གནས་སུ་དག་པའི་འོད་དམར་བོ་སོ་སོར་རྟོག་པའི་ཡེ་ཤེས་དམར་ལ་འཚེར་བ་ཐིག་ལེ་དང་ཐིག་ཕྲན་གྱིས་སྤྲས་པ་གསལ་ལ་དྭངས་པ་བཀྲག་ལ་འཚེར་བ་ཅིག་སྣང་བ་མཐའ་ཡས་ཡབ་ཡུམ་གྱི་ཐུགས་ཀ་ནས་ཁྱོད་རང་གི་སྙིང་གའི་ཐད་ཀར་མིག་གིས་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་ལ་མ་འཇིགས་ཤིག། དེ་དང་མཉམ་དུ་ཡི་དྭགས་ཀྱི་འོད་སེར་བོ་བཀྲག་མེད་པ་ཞིག་ཀྱང་ཡེ་ཤེས་ཀྱི་འོད་དང་གཤིབས་མར་འཆར་དུ་འོང་བས་དེ་ལ་མི་དགའ་བར་གྱིས་ཤིག། ཆགས་ཞེན་སྤོངས་ཤིག། དེའི་དུས་སུ་འདོད་ཆགས་དྲག་པོའི་དབང་གིས་འོད་དམར་བོ་བཀྲག་མདངས་ཅན་དེ་ལ་སྐྲག་པ་སྐྱེས་ནས་བྲོས་སུ་འོང་ཞིང། ཡི་དྭགས་ཀྱི་འོད་སེར་བོ་བཀྲག་མེད་དེ་ལ་ཁྱོད་དགའ་བ་དང་ཆགས་སེམས་སྐྱེས་ནས་འོང་གི། དེ་ཙ་ན་ཁྱོད་འོད་དམར་བོ་བཀྲག་ལ་འཚེར་བ་གསལ་ལ་དྭངས་པ་དེ་ལ་མ་འཇིགས་པར་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག། དེའི་ཐོག་ཏུ་རིག་པ་བྱར་མེད་ཀྱི་ངང་ལ་ལྷོད་ལ་ཞོག་ཅིག། ཡང་ན་དེ་ལ་དད་པ་དང་མོས་པ་དུང་དུང་གྱིས་ཤིག། ཁྱོད་རང་གི་རང་མདངས་སུ་ངོ་ཤེས་ན་མོས་གུས་མ་བྱས་སྨོད་ལམ་མ་བཏབ་ཀྱང་སྐུ་དང་འོད་ཟེར་ཐམས་ཅད་ཁྱོད་རང་དང་དབྱེར་མེད་དུ་ཐིམ་ནས་སངས་རྒྱས་པར་འགྱུར་རོ། དེ་ལྟར་མ་ཤེས་ན་བཅོམ་ལྡན་འདས་སྣང་བ་མཐའ་ཡས་ཀྱི་ཐུགས་རྗེའི་འོད་ཟེར་ཡིན་ནོ་སྐྱབས་སུ་མཆིའོ་སྙམ་པའི་མོས་གུས་གྱིས་ལ་གསོལ་བ་ཐོབ་ཅིག། དེ་ནི་བཅོམ་ལྡན་འདས་སྣང་བ་མཐའ་ཡས་ཀྱི་ཐུགས་རྗེའི་ལྕགས་ཀྱུའི་འོད་ཟེར་ཡིན་ནོ་མོས་པ་གྱིས་ཤིག་མ་བྲོས་ཅིག། བྲོས་ཀྱང་ཁྱོད་རང་དང་མི་འབྲལ་བར་འོང་ངོ། མ་འཇིགས་ཤིག། ཡི་དྭགས་ཀྱི་འོད་སེར་པོ་བཀྲག་མེད་དེ་ལ་ཆགས་པར་མ་བྱེད་ཅིག། ཁྱོད་ཀྱི་འདོད་ཆགས་དྲག་པོས་བསགས་པའི་བག་ཆགས་ཀྱི་བསུན་མའི་འོད་ལམ་ཡིན་ནོ། དེ་ལ་ཆགས་ན་ཁྱོད་ཡི་དྭགས་ཀྱི་གནས་སུ་ལྟུང་ནས་བཀྲེས་སྐོམ་གྱི་སྡུག་བསྔལ་བཟོད་གླགས་མེད་པ་མྱོང་སྟེ་ཐར་ལམ་འགེགས་པའི་བར་ཆད་ཡིན་པས་དེ་ལ་མ་ཆགས་པར་བག་ཆགས་སྤོངས་ཤིག། མ་ཞེན་ཅིག། འོད་དམར་པོ་གསལ་ལ་འཚེར་བ་དེ་ལ་མོས་པ་གྱིས་ལ།

དེ་སྐད་དུ་མོས་གུས་དྲག་པོས་སྨོན་ལམ་བཏབ་པས། བཅོམ་ལྡན་འདས་སྣང་བ་མཐའ་ཡས་འོད་དཔག་མེད་ཡབ་ཡུམ་གྱི་ཐུགས་ཀར་འཇའ་འོད་དུ་ཐིམ་ནས་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་སུ་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཞག་ལྔ་བ་ལ་འབྱུང་བ་རླུང་རྣམ་པར་དག་པའི་འོད་ལྗང་གུ་འཆར་རོ། དེའི་དུས་སུ་བྱང་ཕྱོགས་ལས་རབ་བརྩེགས་པའི་ཞིང་ཁམས་ལྗང་ཁུ་ནས། བཅོམ་ལྡན་འདས་སངས་རྒྱས་དོན་ཡོད་གྲུབ་པ། གཙོ་འཁོར་སྐུ་མདོག་ལྗང་གུ་ཕྱག་ན་རྡོ་རྗེ་རྒྱ་གྲམ་བསྣམས་པ། མཁའ་ལྡིང་ཤང་ཤང་གི་ཁྲི་ལ་བཞུགས་པ། ཡུམ་དམ་ཚིག་སྒྲོལ་མ་ལྗང་སྐྱ་དང་ཞལ་སྦྱོར་ནས་རང་ལ་འཆར་དུ་འོང་ངོ། བྱང་ཆུབ་སེམས་དཔའ་ཕྱག་ན་རྡོ་རྗེ་ལྗང་གུ་རྡོ་རྗེ་འཛིན་པ་དང། སྒྲིབ་པ་རྣམ་པར་སེལ་བ་ལྗང་གུ་པོ་ཏི་འཛིན་པ་གཉིས། སེམས་མ་གནྡྷེ་མ་ལྗང་གུ་དུང་ཕོར་འཛིན་པ་དང། ནིརྟི་མ་ལྗང་ཁུ་ཞལ་ཟས་འཛིན་པ་གཉིས་ཀྱིས་བསྐོར་ནས་འཇའ་འོད་ཀྱི་ཀློང་ནས་སངས་རྒྱས་སྐུ་དྲུག་ཏུ་འཆར་ནས་འོང་ངོ། འདུ་བྱེད་ཀྱི་ཕུང་པོ་གནས་སུ་དག་པ་འོད་ལྗང་ཁུ་བྱ་བ་གྲུབ་པའི་ཡེ་ཤེས་ལྗང་ལ་འཚེར་བ་གསལ་ལ་དྭངས་པ་བཀྲག་ལ་ཉམ་ང་བ་ཞིག་ཐིག་ལེ་དང་ཐིག་ཕྲན་གྱིས་སྤྲས་པ།

འོད་ལྗང་ཁུ་བཀྲག་ལ་འཚེར་བ་དེ་ལ་བྲེད་ནས་བྲོས་སུ་འོང་ཞིང་ལྷ་མ་ཡིན་གྱི་འོད་དམར་པོ་བཀྲག་མེད་དེ་ལ་དགའ་བ་དང་ཆགས་སེམས་སྐྱེས་ནས་འོང་གི་དེ་ཙ་ན་འོད་ལྗང་ཁུ་བཀྲག་ལ་འཚེར་བ་གསལ་ལ་དྭངས་པ་དེ་ལ་མ་འཇིགས་པར་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག། དེའི་ཐོག་ཏུ་རིག་པ་བྱར་མེད་བློ་འདས་ཀྱི་ངང་དུ་ལྷོད་ལ་ཞོག་ཅིག། ཡང་ན་བཅོམ་ལྡན་འདས་དོན་ཡོད་གྲུབ་པའི་ཐུགས་རྗེའི་འོད་ཟེར་ཡིན་ནོ། སྐྱབས་སུ་མཆིའོ་སྙམ་པའི་མོས་གུས་གྱིས་ལ་གསོལ་བ་ཐོབ་ཅིག། དེ་ནི་བཅོམ་ལྡན་འདས་དོན་ཡོད་གྲུབ་པའི་ཐུགས་རྗེའི་ལྕགས་ཀྱུའི་འོད་ཟེར་བྱ་བ་གྲུབ་པའི་ཡེ་ཤེས་ཞེས་བྱ་བ་ཡིན་པས་དེ་ལ་མོས་པ་གྱིས་ཤིག། མ་བྲོས་ཅིག་བྲོས་ཀྱང་ཁྱོད་རང་དང་འབྲལ་མེད་དུ་འོང་ངོ། དེ་ལ་མ་འཇིགས་ཤིག། ལྷ་མ་ཡིན་གྱི་འོད་དམར་པོ་བཀྲག་མེད་དེ་ལ་ཆགས་པར་མ་བྱེད་ཅིག། དེ་ནི་ཁྱོད་ཀྱི་ཕྲག་དོག་དྲག་པོས་བསགས་པའི་ལས་ཀྱི་བསུན་མའི་ལམ་ཡིན་ནོ། དེ་ལ་ཆགས་ན་ནི་ཁྱོད་ལྷ་མ་ཡིན་གྱི་གནས་སུ་ལྟུང་བས་འཐབ་རྩོད་ཀྱི་སྡུག་བསྔལ་བཟོད་གླགས་མེད་པ་མྱོང་སྟེ་ཐར་ལམ་འགག་པའི་བར་ཆད་ཡིན་པས་དེ་ལ་མ་ཆགས་པར་བག་ཆགས་སྤོངས་ཤིག། མ་ཞེན་ཅིག། འོད་ལྗང་ཁུ་གསལ་ལ་འཚེར་བ་དེ་ལ་མོས་པ་གྱིས་ལ། བཅོམ་ལྡན་འདས་དོན་ཡོད་གྲུབ་པ་ཡབ་ཡུམ་ལ། འདུན་པ་རྩེ་གཅིག་ཏུ་གཏོད་ལ་སྨོན་ལམ་འདི་སྐད་དུ་ཐོབ་ཅིག།

རིགས་ལྔ་སོ་སོའི་སྐུ་ལ་འཇའ་འོད་དུ་ཐིམ་ནས་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་ཀྱི་ཡིན་པ་ལ་ཁྱོད་ཀྱིས་ངོ་མ་ཤེས་པས་ད་བར་དུ་འདིར་འཁྱམས་པ་ཡིན་ནོ། ད་ནི་མ་ཡེངས་པར་ལྟོས་ཤིག། ད་ནི་རིགས་ལྔ་ཡོངས་རྫོགས་ཀྱི་སྣང་བ་དང་ཡེ་ཤེས་བཞི་སྦྱོར་གྱི་སྣང་བ་ཞེས་བྱ་བ་ཁྱོད་བསུ་བ་ལ་འོང་ངོ། དེ་ངོ་ཤེས་པར་གྱིས་ཤིག། ཀྱེ་རིགས་ཀྱི་བུ། འབྱུང་བ་བཞི་རྣམ་པར་དག་པའི་འོད་ཁ་དོག་བཞི་འཆར་དུ་འོང་ངོ། དེའི་དུས་སུ་དབུས་ཕྱོགས་ཐིག་ལེ་གདལ་བའི་ཞིང་ཁམས་ནས་སངས་རྒྱས་རྣམ་པར་སྣང་མཛད་ཡབ་ཡུམ་གོང་ལྟར་ཤར་ནས་འོང་ངོ། ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་ནས་སངས་རྒྱས་རྡོ་རྗེ་སེམས་དཔའ་ཡབ་ཡུམ་འཁོར་དང་བཅས་པ་ཤར་དུ་འོང་ངོ། ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་ནས་སངས་རྒྱས་རིན་ཆེན་འབྱུང་ལྡན་ཡབ་ཡུམ་འཁོར་དང་བཅས་པ་ཤར་དུ་འོང་ངོ། ནུབ་ཕྱོགས་པདྨ་བརྩེགས་པ་བདེ་བ་ཅན་གྱི་ཞིང་ཁམས་ནས་སངས་རྒྱས་སྣང་བ་མཐའ་ཡས་ཡབ་ཡུམ་འཁོར་དང་བཅས་པ་འཆར་དུ་འོང་ངོ། བྱང་ཕྱོགས་ལས་རབ་རྫོགས་པའི་ཞིང་ཁམས་ནས་སངས་རྒྱས་དོན་ཡོད་གྲུབ་པ་ཡབ་ཡུམ་འཁོར་དང་བཅས་པ་འཇའ་འོད་ཀྱི་ཀློང་ནས་ཁྱོད་ལ་ད་ལྟ་འཆར་རོ། ཀྱེ་རིགས་ཀྱི་བུ་རིགས་ལྔ་ཡབ་ཡུམ་དེ་རྣམས་ཀྱི་ཕྱི་རོལ་ཏུ་སྒོ་བ་ཁྲོ་བོ་རྣམ་པར་རྒྱལ་བ་སྐུ་མདོག་དཀར་བོ་དབྱུག་ཏོ་དང་དྲིལ་བུ་འཛིན་པ་དང། གཤིན་རྗེའི་གཤེད་པོ་སྐུ་མདོག་སེར་བོ་ཐོད་དབྱུག་དང་དྲིལ་བུ་འཛིན་པ་དང། རྟ་མགྲིན་རྒྱལ་བོ་སྐུ་མདོག་དམར་བོ་ལྕགས་སྒྲོག་དང་དྲིལ་བུ་འཛིན་པ་དང། བདུད་རྩི་འཁྱིལ་བ་སྐུ་མདོག་ལྗང་གུ། རྒྱ་གྲམ་དང་དྲིལ་བུ་འཛིན་པ། སྒོ་མ་ལྕགས་ཀྱུ་མ། སྐུ་མདོག་དཀར་མོ་ལྕགས་ཀྱུ་འཛིན་པ། ཞགས་པ་མ་སྐུ་མདོག་ལྗང་ཁུ། ཞགས་པ་མ། སེར་བོ་ཞགས་པ་འཛིན་པ། ལྕགས་སྒྲོག་མ་དམར་བོ་ལྕགས་སྒྲོག་འཛིན་པ། དྲིལ་བུ་མ་ལྗང་ཁུ་དྲིལ་བུ་འཛིན་པ་དང། ལྷའི་ཐུབ་པ་དབང་བོ་བརྒྱ་བྱིན། དཀར་བོ་པི་ཝང་འཛིན་པ། ལྷ་མ་ཡིན་གྱི་ཐུབ་པ་ཐགས་བཟང་རིས་ལྗང་ཁུ་གོ་མཚོན་འཛིན་པ་དང་མིའི་ཐུབ་པ། ཤཱཀྱ་སེང་གེ་སེར་བོ་གསེག་པར་འཛིན་པ་དང། བྱོལ་སོང་གི་ཐུབ་པ་སེང་གེ་རབ་བརྟན་མཐིང་ག་པོ་ཏི་འཛིན་པ་དང། ཡི་དྭགས་ཀྱི་ཐུབ་པ་ཁ་འབར་མ་དམར་བོ་སྒྲོམ་བུ་འཛིན་པ་དང། དམྱལ་བའི་ཐུབ་པ་ཆོས་ཀྱི་རྒྱལ་བོ་མཐིང་ག་མེ་ཆུ་བསྣམས་པ་དང། བཅོམ་ལྡན་འདས་ཐུབ་པ་དྲུག་ཀྱང་འཆར་དུ་འོང་ངོ། ཀུན་དུ་བཟང་བོ་དང་ཀུན་དུ་བཟང་མོ་དང། སངས་རྒྱས་ཐམས་ཅད་ཀྱི་སྤྱི་མེས་ཀུན་བཟང་ཡབ་ཡུམ་གཉིས་ཀྱང་འཆར་དུ་འོང་ངོ། ལོངས་སྐུའི་ལྷ་ཚོགས་བཞི་བཅུ་རྩ་གཉིས་རང་གི་སྙིང་གི་ནང་ནས་ཕྱིར་ཐོན་ནས་ཁྱོད་རང་ལ་འཆར་དུ་འོང་བས། ཁྱོད་རང་གི་དག་པའི་སྣང་བ་ལ་འཆར་བ་ཡིན་པས་ངོ་ཤེས་པར་གྱིས་ཤིག། ཀྱེ་རིགས་ཀྱི་བུ་ཞིང་ཁམས་དེ་དག་ཀྱང་གཞན་ཞིག་ན་ཡོད་པ་མ་ཡིན་ཏེ། ཁྱོད་རང་གི་སྙིང་གི་ཕྱོགས་བཞི་དབུས་དང་ལྔ་ན་གནས་པ་ཡིན་ཏེ། ཁྱོད་རང་གི་སྙིང་གི་ནང་ནས་ད་ལྟར་ཕྱིར་ཐོན་ནས་ཁྱོད་ལ་ཤར་བ་ཡིན་ནོ། སྐུ་དེ་རྣམས་ཀྱང་གཞན་ཞིག་ནས་འོང་བ་མ་ཡིན་ཏེ། ཁྱོད་རང་གི་རིག་པའི་རང་རྩལ་ལ་ཡེ་ནས་གྲུབ་པ་ཡིན་པས་དེ་ལྟར་ཡིན་པར་ངོ་ཤེས་པར་གྱིས་ཤིག། ཀྱེ་རིགས་ཀྱི་བུ། སྐུ་དེ་དག་ཀྱང་མི་ཆེ་བ་མི་ཆུང་བ། ཆ་མཉམ་པ། རྒྱན་ཆ་ལུགས་ཁ་དོག་བཞུགས་ཚུལ་དང་གདན་ཁྲི་རང་རང་གི་ཕྱག་རྒྱ་དང་བཅས་ཏེ། སྐུ་དེ་དག་ཀྱང་ལྔ་ལྔའི་ཟུང་གིས་བརྒྱན་པ། ལྔ་ཚན་རེ་རེ་ལ་འོད་ལྔའི་མུ་ཁྱུད་དང་བཅས་པ། ཡབ་ཀྱི་ཆ་འཛིན་པའི་རིགས་ཀྱི་སེམས་དཔའ་དང། ཡུམ་གྱི་ཆ་འཛིན་པའི་རིགས་ཀྱི་སེམས་མ་དང། དཀྱིལ་འཁོར་ཐམས་ཅད་དུས་གཅིག་ལ་རྫོགས་པར་འཆར་དུ་འོང་བས་དེ་ཁྱོད་ཀྱི་ཡི་དམ་གྱི་ལྷ་ཡིན་པས་ངོ་ཤེས་པར་གྱིས་ཤིག། ཀྱེ་རིགས་ཀྱི་བུ་རིགས་ལྔ་ཡབ་ཡུམ་དེ་དག་གི་ཐུགས་ཀ་ནས་ཡེ་ཤེས་བཞི་སྦྱོར་གྱི་འོད་ཟེར་ཤིན་ཏུ་ཕྲ་ལ་དྭངས་པ། ཉི་མའི་འོད་ཟེར་བ་ཐག་སྦྲེལ་བ་ལྟ་བུ་རེ་རེ་ཁྱོད་ཀྱི་སྙིང་ཁར་འཆར་དུ་འོང་སྟེ་དེ་ཡང་དང་པོ་རྣམ་པར་སྣང་མཛད་ཀྱི་ཐུགས་ཀ་ནས་ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་དཀར་ལ་གསལ་བ་བཀྲག་ལ་ཉམ་ང་བའི་འོད་ཟེར་གྱི་སྣམ་བུ་ཞིག་ཁྱོད་རང་གི་སྙིང་ཁ་དང་སྦྲེལ་མར་འཆར་དུ་འོང་ངོ། འོད་ཟེར་གྱི་སྣམ་བུ་དེའི་ནང་དུ་ཐིག་ལེ་དཀར་པོ་ཟེར་དང་ལྡན་པ་མེ་ལོང་ཁ་སྦུབ་པ་ཙམ་ཤིན་ཏུ་གསལ་བ་བཀྲག་ལ་འཚེར་བ་དེ་ཡང་རང་བཞིན་གྱི་ཐིག་ལེ་ལྔ་ལྔས་བརྒྱན་པ་དེའི་མཐའ་དང་དབུས་མེད་པར།

ཀྱེ་རིགས་ཀྱི་བུ། དེ་རྣམས་ཀྱང་ཁྱོད་རང་གི་རིག་པའི་རང་རྩལ་ལས་ཤར་བ་ཡིན་ཏེ། གཞན་ཞིག་ནས་འོང་བ་མ་ཡིན་པས། དེ་རྣམས་ལ་ཆགས་པར་མ་བྱེད་ལ་སྐྲག་པར་ཡང་མ་བྱེད་པར་རྣམ་པར་མི་རྟོག་པའི་ངང་ལ་ལྷོད་ལ་ཞོག་ཅིག། དེའི་ངང་ལ་སྐུ་དང་འོད་ཟེར་ཐམས་ཅད་ཁྱོད་རང་ལ་ཐིམ་ནས་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ། བྱ་བ་གྲུབ་པའི་ཡེ་ཤེས་ཀྱི་འོད་ལྗང་ཁུ་ནི། ཁྱོད་ཀྱི་རིག་པའི་ཡེ་ཤེས་ཀྱི་རྩལ་མ་རྫོགས་པས་མི་སྣང་ངོ་གསུངས། འདི་འབྲས་བུ་སངས་རྒྱས་ཀྱི་དུས་ཚོད།

ཐིག་ཡིན་ཚུལ་འདྲི། ཀྱེ་རིགས་ཀྱི་བུ་དེ་རྣམས་ནི་ཡེ་ཤེས་བཞི་སྦྱོར་གྱི་སྣང་བ་ཞེས་བྱ་སྟེ། རྡོ་རྗེ་སེམས་དཔའ་ཁོང་སེང་གི་ལམ་ཞེས་བྱའོ། དེའི་ཚེ་ཁྱོད་ཀྱིས། སྔར་བླ་མས་ངོ་སྤྲད་པའི་གདམས་ངག་དྲན་པར་གྱིས་ཤིག། ཁྱོད་ཀྱིས་ངོ་སྤྲོད་ཀྱི་དོན་དྲན་ན། སྔར་ཤར་བའི་སྣང་བ་དེ་རྣམས་ལ་ཡིད་ཆེས་པས། མ་དང་བུ་འཕྲོད་པ་ལྟ་བུའམ། སྔར་འདྲིས་པའི་མི་བཞིན་མཐོང་བ་ཙམ་གྱིས་ངོ་ཤེས་ཏེ་སྒྲོ་འདོགས་ཆོད་པ་ལྟ་བུ། རང་སྣང་ལ་རང་སྣང་དུ་ངོ་ཤེས་པས་ཆོས་ཉིད་རྣམ་པར་དག་པའི་ལམ་འགྱུར་བ་མེད་པ་ཡིན་པར་ཡིད་ཆེས་པས། རྒྱུན་གྱི་ཏིང་ངེ་འཛིན་སྐྱེས་ཏེ་རིག་པ་ལྷུན་གྲུབ་ཆེན་པོའི་སྐུ་ལ་ཐིམ་ནས་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་ཏེ་ཕྱིར་མི་ལྡོག་གོ། ཀྱེ་རིགས་ཀྱི་བུ་ཡེ་ཤེས་ཀྱི་འོད་དང་མཉམ་དུ་མ་དག་འཁྲུལ་པའི་སྣང་བ་རིགས་དྲུག་གི་འོད་འཆར་དུ་འོང་སྟེ། གང་ཞེ་ན། ལྷའི་འོད་དཀར་པོ་བཀྲག་མེད་དང། ལྷ་མ་ཡིན་གྱི་འོད་དམར་པོ་བཀྲག་མེད་དང་མིའི་འོད་སྔོན་པོ་བཀྲག་མེད་དང། དུད་འགྲོའི་འོད་ལྗང་ཁུ་བཀྲག་མེད་དང། ཡི་དྭགས་ཀྱི་འོད་སེར་པོ་བཀྲག་མེད། དམྱལ་བའི་འོད་དུད་ཁ་བཀྲག་མེད་དང་དྲུག་ཀྱང་དག་པ་ཡེ་ཤེས་ཀྱི་འོད་དང་གཤིབས་མར་འཆར་དུ་འོང་ངོ། དེ་ཙ་ན།

དག་པའི་ཞིང་མཆོག་ལྔ་རུ་བསྐྱལ་དུ་གསོལ། དེ་ལྟར་དུ་སྨོན་ལམ་བཏབ་པས་རབ་རང་སྣང་དུ་ངོ་ཤེས་ནས། གཉིས་མེད་དུ་ཐིམ་ནས་སངས་རྒྱས་སོ། འབྲིང་མོས་གུས་དྲག་པོས་རང་ངོ་ཤེས་ནས་གྲོལ་བ་ཐོབ་བོ། ཐ་མས་ཀྱང་སྨོན་ལམ་རྣམ་པར་དག་པའི་མཐུས། རིགས་དྲུག་གི་སྐྱེ་སྒོ་བཀག་ནས་ཡེ་ཤེས་བཞི་སྦྱོར་གྱི་དོན་རྟོགས་ཏེ། རྡོ་རྗེ་སེམས་དཔའ་ཁོང་སེང་གི་ལམ་ལ་སངས་རྒྱས་པར་འགྱུར་རོ།

ཡུམ་མཁའ་འགྲོ་མ་སེར་མོ་སྐུ་ལ་འཁྲིལ་བ། གྲི་གུག་དང་ཐོད་ཁྲག་གི་གར་མཛད་ཅིང་ལྟ་སྟངས་ཀྱི་ཕྱག་རྒྱ་ནམ་མཁའ་ལ་མཛད་པ་ཞིག་འཆར་དུ་འོང་ངོ། དཀྱིལ་འཁོར་དེའི་ནུབ་ནས་ཕྱག་རྒྱ་ཆེན་པོའི་རིག་འཛིན་ཞེས་བྱ་བ་སྐུ་མདོག་དམར་ཞིང་འཛུམ་པའི་མདངས་དང་ལྡན་པ། ཡུམ་མཁའ་འགྲོ་མ་དམར་མོ་སྐུ་ལ་འཁྲིལ་བ། གྲི་གུག་དང་ཐོད་ཁྲག་གི་གར་མཛད་ཅིང་ལྟ་སྟངས་ཀྱི་ཕྱག་རྒྱ་ནམ་མཁའ་ལ་མཛད་པ་ཞིག་འཆར་དུ་འོང་ངོ། དཀྱིལ་འཁོར་དེའི་བྱང་ནས་ལྷུན་གྱིས་གྲུབ་པའི་རིག་འཛིན་ཞེས་བྱ་བ་སྐུ་མདོག་ལྗང་ཞིང་ཞལ་ཁྲོ་འཛུམ་དང་ལྡན་པ། ཡུམ་མཁའ་འགྲོ་མ་ལྗང་ཁུ་སྐུ་ལ་འཁྲིལ་བ། གྲི་གུག་དང་ཐོད་ཁྲག་གི་གར་མཛད་ཅིང་ལྟ་སྟངས་ཀྱི་ཕྱག་རྒྱ་ནམ་མཁའ་ལ་མཛད་པ་ཞིག་འཆར་དུ་འོང་ངོ། རིག་འཛིན་དེ་རྣམས་ཀྱི་ཕྱི་རོལ་དུ་མཁའ་འགྲོ་མའི་ཚོགས་དཔག་ཏུ་མེད་པ་དང། དུར་ཁྲོད་བརྒྱད་ཀྱི་མཁའ་འགྲོ་རིགས་བཞིའི་མཁའ་འགྲོ་གནས་གསུམ་གྱི་མཁའ་འགྲོ་གནས་བཅུའི་མཁའ་འགྲོ་ཡུལ་ཉི་ཤུ་རྩ་བཞིའི་མཁའ་འགྲོ་རྣམས་དང་དཔའ་བོ་དང་དཔའ་མོ་དང་གིང་དང། ཆོས་སྐྱོང་བའི་སྲུང་མ་དང་བཅས་པ་ཐམས་ཅད་རུས་པའི་རྒྱན་དྲུག་གསོལ་ནས་རྔ་དང་རྐང་དུང་དང་ཐོད་རྔ་དང་ཞིང་ལྤགས་ཀྱི་རྒྱལ་མཚན་དང་མི་ལྤགས་ཀྱི་བླ་བྲེ་དང་མི་ལྤགས་ཀྱི་འཕན་དང་མི་གསུར་གྱི་དུད་པ་དང་རོལ་མོའི་བྱེ་བྲག་དཔག་ཏུ་མེད་པ་དང་བཅས་ཏེ་འཇིག་རྟེན་གྱི་ཁམས་ཐམས་ཅད་གང་བར་བྱེད་ཤིག་ཤིག་ཡོམ་ཡོམ་འགུལ་འགུལ་དུ་འོང་ངོ། རོལ་མོའི་སྒྲ་ཐམས་ཅད་ཀྱང་མགོ་འགས་པ་ཙམ་དུ་འུར་ནས་འོང་ངོ། གར་སྣ་ཚོགས་བྱེད་ཅིང་དམ་ཚིག་ཅན་རྣམས་ཀྱི་བསུ་བ་ལ་འོང་ངོ། དམ་ཉམས་རྣམས་ལ་ཆད་པ་གཅོད་དུ་འོང་ངོ། ཀྱེ་རིགས་ཀྱི་བུ་བག་ཆགས་དབྱིངས་སུ་དག་པ་ལྷན་ཅིག་སྐྱེས་པའི་ཡེ་ཤེས་འོད་ཁ་དོག་ལྔ་དང་ལྡན་པ། ཚོན་སྐུད་བསྒྲིལ་བ་ལྟ་བུ་ཁྲ་ཤིག་ཤིག་པ་མེར་མེར་བ་ཤམ་ཤམ་པ་ཞིག་གསལ་ལ་དང་བ་བཀྲག་ལ་ཉམ་ང་བ་ཞིག་རིག་འཛིན་གྱི་གཙོ་བོ་ལྔའི་ཐུགས་ཀ་ནས་ཁྱོད་རང་གི་སྙིང་གའི་ཐད་ཀར་མིག་གིས་མི་བཟོད་པ་ཙམ་དུ་ཟུག་ནས་འོང་ངོ། དེ་དང་མཉམ་དུ་དུད་འགྲོའི་འོད་ལྗང་ཁུ་བཀྲག་མེད་པ་ཞིག་ཀྱང་ཡེ་ཤེས་ཀྱི་འོད་དང་མཉམ་དུ་འཆར་དུ་འོང་ངོ། དེའི་དུས་སུ་ཁྱོད་བག་ཆགས་འཁྲུལ་པའི་དབང་གིས་འོད་ཁ་དོག་ལྔ་ལྡན་དེ་ལ་སྐྲག་ཅིང་བྲོས་ནས། དུད་འགྲོའི་འོད་བཀྲག་མེད་དེ་ལ་ཆགས་སུ་འོང་བས། དེ་ཙ་ན། ཁྱོད་འོད་ཁ་དོག་ལྔ་ལྡན་བཀྲག་མདངས་ཅན་དེ་ལ་མ་འཇིགས་ཤིག་མ་སྐྲག་ཤིག་ཡེ་ཤེས་སུ་ངོ་ཤེས་པར་གྱིས་ཤིག། འོད་ཀྱི་ནང་ནས་ཐམས་ཅད་ཆོས་ཀྱི་རང་སྒྲ་འབྲུག་སྟོང་ལྡིར་བ་ཙམ་འོང་ངོ། སྒྲ་དྲག་ལ་ལྡིར་ཆེ་བ། རྦོད་སྒྲ་སོད་སྒྲ། སྒྲ་དྲག་པོ་དྲག་སྔགས་དང་བཅས་ནས་འོང་ངོ། དེ་ལ་མ་འཇིགས་ཤིག། མ་བྲོས་ཤིག་མ་སྐྲག་ཤིག། ཁྱོད་རང་གི་རང་སྣང་རིག་པའི་རྩལ་དུ་ངོ་ཤེས་པར་གྱིས་ཤིག། དུད་འགྲོའི་འོད་ལྗང་ཁུ་བཀྲག་མེད་དེ་ལ་མ་ཆགས་ཤིག། མ་ཞེན་ཅིག། དེ་ལ་ཆགས་ན་ནི་ཁྱོད་གཏི་མུག་དུད་འགྲོའི་གནས་སུ་ལྟུང་སྟེ། གླེན་ལྐུགས་བཀོལ་སྤྱོད་ཀྱི་སྡུག་བསྔལ་མཐའ་ལས་འདས་པ་མྱོང་སྟེ་ཐོན་པའི་དུས་མི་འབྱུང་བས་དེ་ལ་མ་ཆགས་ཤིག། འོད་ཁ་དོག་ལྔར་ལྡན་གསལ་ལ་འཚེར་བ་དེ་ལ་མོས་པ་གྱིས་ལ། བཅོམ་ལྡན་འདས་རིག་འཛིན་སློབ་དཔོན་གྱི་ལྷ་ཚོགས་ལ། འདུན་པ་རྩེ་གཅིག་ཏུ་གཏོད་ལ། རིག་འཛིན་རིག་འཛིན་གྱི་ལྷ་ཚོགས་དཔའ་བོ་མཁའ་འགྲོ་དང་བཅས་པ་འདི་རྣམས། བདག་དག་པ་མཁའ་སྤྱོད་ཀྱི་གནས་སུ་བསུ་བ་ལ། འབྱོན་པར་འདུག་གོ། ཁྱེད་རྣམས་རེ་མཁྱེན་བདག་ལྟ་བུའི་སེམས་ཅན་ཚོགས་མ་བསགས་པ། ད་ཞིག་ཕན་ཆད་དུས་གསུམ་གྱི་བདེ་བར་གཤེགས་པ། རིགས་ལྔའི་ལྷ་ཚོགས་དེ་ཙམ་གྱིས་ཐུགས་རྗེའི་འོད་ཟེར་གྱིས་བཟུང་ཡང་མ་ཟིན་པ་འདི་བདག་འདྲ་བ་ལ་ཨ་ཙི་མ། ད་ནི་རིག་འཛིན་ལྷ་ཚོགས་ཁྱེད་རྣམས་ཀྱིས་ད་འདི་མན་ཆད་དུ་ཅི་ནས་ཀྱང་མ་བཏང་ཞིག་ཐུགས་རྗེའི་ལྕགས་ཀྱུས་ཟུངས་ཤིག། དག་པ་མཁའ་སྤྱོད་ཀྱི་ཞིང་དུ་ད་ལྟ་ཁོ་ནར་དྲང་དུ་གསོལ་སྙམ་པའི་འདུན་པ་རྩེ་གཅིག་ཏུ་གཏོད་ལ། སྨོན་ལམ་འདི་སྐད་དུ་ཐོབ་ཅིག།

ཞེས་མོས་གུས་དྲག་པོས་སྨོན་ལམ་བཏབ་པས་རིག་འཛིན་གྱི་ལྷ་ཚོགས་རྣམས་ཀྱི་ཐུགས་ཀར་འཇའ་འོད་དུ་ཐིམ་ནས་དག་པ་མཁའ་སྤྱོད་ཀྱི་གནས་སུ་སྐྱེ་བར་ཐེ་ཚོམ་མེད་དོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཁྱོད་ཀྱིས་གོང་དུ་ཞི་བའི་བར་དོ་ཤར་ཡང་ངོ་མ་ཟིན་པས་ད་རུང་འདིར་འཁྱམས་པ་ཡིན་ནོ། ད་ནི་ཞག་བརྒྱད་པ་ལ་ཁྲག་འཐུང་ཁྲོ་བོའི་ལྷ་ཚོགས་འཆར་དུ་འོང་ངོ། མ་ཡེངས་པར་ངོ་ཟིན་པར་གྱིས་ཤིག། ཀྱེ་རིགས་ཀྱི་བུ་དཔལ་ཆེན་བུདྡྷ་ཧེ་རུ་ཀ་ཞེས་བྱ་བ་སྐུ་མདོག་སྨུག་ནག། དབུ་གསུམ་ཕྱག་དྲུག་ཞབས་བཞི་བགྲད་པ། གཡས་ཞལ་དཀར་བ་གཡོན་དམར་བ། དབུས་སྨུག་ནག་ཏུ་ཡོད་པ། སྐུ་འོད་ཀྱི་ཕུང་པོར་འབར་བ། སྤྱན་དགུ་འཇིགས་པའི་སྡང་མིག་ཏུ་གཟིགས་པ། སྨིན་མ་གློག་བཞིན་དུ་འཁྱུག་པ་མཆེ་བ་ཟངས་ཡག་འབར་བ། ཨ་ལ་ལ་དང་ཧ་ཧའི་གད་རྒྱངས་སྒྲོགས་པ། ཤ་འུ་ཞེས་པ་དང་བཤུག་པའི་སྒྲ་ཆེན་པོ་སྒྲོགས་པ། དབུ་སྐྲ་དམར་སེར་གྱེན་དུ་འཕྱོ་ཞིང་འབར་བ། ཉི་ཟླ་དང་མཐོ་ཁུམ་གྱི་དབུ་བརྒྱན་པ། སྦྲུལ་ནག་དང་མཐོ་ལྷུན་གྱི་སྐུ་ལ་བརྒྱན་པ། ཤེག་དྲུག་དབྱིག་གི་སྟེང་འོག་ན་འཁོར་ལོ། བར་བར་ན་བཛྲ་རཀྟ་ཐ་མ་ན་རཱ་དྲ། གཡོན་གྱི་སྟེང་འོག་ན་གྲུར་བུ། བར་བར་ན་ཐོང་ཤེར་ཐ་མ་ན་བཱན་དཱ་བསྣམས་པ། ཡི་བུ་དག་ཀྲོ་དུ་ཤོ་རི་མ་སྐུ་ལ་འཁྲིལ་བ། ཨི་པི་ཡབ་ཀྱི་མགུར་ནི་མཆིས་ཀྱང། གཡོན་པའི་སྟེང་མར་ཤར་དུ་བསྟོད་པ། ཀན་ཏྲ་ཐུགས་ཆོམ་དང་དབུ་སྐྲ་འབྲུག་བསྡུར་བ་ཙམ་དུ་སྒྲོགས་པ། རྡོ་རྗེ་འབར་བའི་སྤོས་སེམས་ནི་ཡེ་ཤེས་ཀྱི་མེ་འབར་བ་ཁྱུང་གིས་འདེགས་པའི་གདན་ལ་བརྐྱང་བསྐུམ་དུ་བཞུགས་པ། རང་གི་ཀླད་པའི་ནང་ནས་ཐོན་ནས་རང་ལ་མངོན་སུམ་དེ་གར་འཆར་རོ། དེ་ལ་མ་འཇིགས་ཤིག་མ་སྐྲག་ཤིག་མ་སྔངས་ཤིག། རང་གི་རིག་པའི་སྐུར་ངོ་ཤེས་པར་གྱིས་ཤིག། ཁྱོད་རང་གི་ཡི་དམ་གྱི་ལྷ་ཡིན་པས་མ་སྐྲག་ཤིག། དོན་ལ་བཅོམ་ལྡན་འདས་རྣམ་པར་སྣང་མཛད་ཡབ་ཡུམ་དངོས་ཡིན་པས། མ་སྐྲག་ཤིག། ངོ་ཤེས་པ་དང་གྲོལ་བ་དུས་མཉམ་དུ་འོང་ངོ། ཞེས་བསྒྲགས་པས་ཡི་དམ་དུ་ངོ་ཤེས་ནས་གཉིས་སུ་མེད་པར་ཐིམ་ནས་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཞག་དགུ་པ་ལ་ཁྲག་འཐུང་རྡོ་རྗེའི་རིགས་ཀྱི་བཅོམ་ལྡན་འདས་བཛྲ་ཧེ་རུ་ཀ་ཞེས་བྱ་བ་སྐུ་མདོག་མཐིང་ནག། ཞལ་གསུམ་ཕྱག་དྲུག་ཞབས་བཞི་བགྲད་པ། གཡས་དཀར་བ། གཡོན་དམར་བ། དབུས་མཐིང་བ། ཕྱག་དྲུག་གཡས་ཀྱི་དང་པོ་ན་རྡོ་རྗེ། བར་མ་ན་བྷན་དྷ། ཐ་མ་ན་དགྲ་སྟ། གཡོན་གྱི་དང་པོ་ན་དྲིལ་བུ། བར་མ་ན་བྷན་དྷ། ཐ་མ་ན་ཐོང་གཤོལ། ཡུམ་བཛྲ་ཀྲོ་དྷི་ཤྭ་རི་མ་ཡབ་ཀྱི་སྐུ་ལ་འཁྲིལ་བ། གཡས་པས་མགུལ་ནས་འཁྱུད་ཅིང་གཡོན་པས་དུང་དམར་ཞལ་དུ་སྟོབ་པ། རང་གི་ཀླད་པའི་ནང་ནས་ཤར་ནས་ཐོན་ནས་རང་ལ་འཆར་དུ་འོང་ངོ། དེ་ལ་མ་འཇིགས་ཤིག། མ་སྐྲག་ཤིག། མ་སྔངས་ཤིག། རང་རིག་པའི་སྐུར་ངོ་ཤེས་པར་གྱིས་ཤིག། ཁྱོད་རང་གི་ཡི་དམ་གྱི་ལྷ་ཡིན་པས་མ་སྐྲག་ཤིག། དོན་ལ་བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་ཡབ་ཡུམ་དངོས་ཡིན་པས་མོས་གུས་གྱིས་ཤིག། ངོ་ཤེས་པ་དང་གྲོལ་བ་དུས་མཉམ་དུ་འོང་ངོ། ཞེས་བསྒྲགས་པས་ཡི་དམ་དུ་ངོ་ཤེས་ནས་གཉིས་སུ་མེད་པར་ཐིམ་ནས་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཞག་བཅུ་པ་ལ།

གཡོན་པས་དུང་དམར་ཞལ་དུ་སྟོབ་པ། རང་གི་ཀླད་པའི་ལྷོ་ནས་རང་ལ་འཆར་དུ་འོང་བས་དེ་ལ་མ་འཇིགས་ཤིག་མ་སྐྲག་ཤིག་མ་སྔངས་ཤིག་རང་གི་རིག་པའི་སྐུར་ངོ་ཤེས་པར་གྱིས་ཤིག། ཁྱོད་རང་གི་ཡི་དམ་གྱི་ལྷ་ཡིན་པས་མ་སྐྲག་ཤིག་དོན་ལ་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་ཡབ་ཡུམ་དངོས་ཡིན་པས་མོས་པ་གྱིས་ཤིག། ངོ་ཤེས་པ་དང་གྲོལ་བ་དུས་མཉམ་དུ་འོང་ངོ། ཞེས་བསྒྲགས་པས་ཡི་དམ་དུ་ངོ་ཤེས་ནས་གཉིས་སུ་མེད་པར་ཐིམ་ནས་སངས་རྒྱས་པར་འགྱུར་རོ།

སྐུ་ལ་འཁྲིལ་བ་གཡས་པས་མགུལ་ནས་འཁྱུད་ཅིང་གཡོན་པས་དུང་དམར་ཞལ་དུ་སྟོབ་པ། ཡབ་ཡུམ་ཞལ་སྦྱོར་མངོན་སུམ་རང་གི་ཀླད་པའི་ནུབ་ནས་ཐོན་ནས་རང་ལ་འཆར་དུ་འོང་བས་དེ་ལ་མ་འཇིགས་ཤིག་མ་སྐྲག་ཤིག་མ་སྔངས་ཤིག་བྲོད་པ་སྐྱེད་ཅིག། རང་གི་རིག་པའི་སྐུར་ངོ་ཤེས་པར་གྱིས་ཤིག་ཁྱོད་རང་གི་ཡི་དམ་གྱི་ལྷ་ཡིན་པས་མ་སྐྲག་ཤིག་མ་སྔངས་ཤིག། དོན་ལ་བཅོམ་ལྡན་འདས་སྣང་བ་མཐའ་ཡས་ཡབ་ཡུམ་དངོས་ཡིན་པས་མོས་པ་གྱིས་ཤིག། ངོ་ཤེས་པ་དང་གྲོལ་བ་དུས་མཉམ་དུ་འོང་ངོ། ཞེས་བསྒྲགས་པས། ཡི་དམ་གྱི་ལྷ་ཡིན་པས་ངོ་ཤེས་ནས། གཉིས་སུ་མེད་པར་ཐིམ་ནས་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཞག་བཅུ་གཉིས་སོང་བའི་དུས་སུ་ཁྲག་འཐུང་ལས་ཀྱི་རིགས་ཀྱི་བཅོམ་ལྡན་འདས་ཀརྨ་ཧེ་རུ་ཀ་ཞེས་བྱ་བ་སྐུ་མདོག་ལྗང་ནག་ཞལ་གསུམ་ཕྱག་དྲུག་ཞབས་བཞི་བསྒྲད་པ་གཡས་དཀར་གཡོན་དམར་དབུས་ལྗང་ནག་རྔམ་པ་ཕྱག་དྲུག་གཡས་ཀྱི་དང་པོ་ན་རལ་གྲི་བར་པ་ན་ཁ་ཊྭཱཾ་ག་ཐ་མ་ན་དབྱུག་ཏོ་གཡོན་གྱི་དང་པོ་ན་དྲིལ་བུ་བར་མ་ན་བྷན་དྷ་ཐ་མ་ན་ཐོང་གཤོལ་བསྣམས་པ་ཡུམ་ཀརྨ་ཀྲོ་དྷི་ཤྭ་རི་མ་ཡབ་ཀྱི་སྐུ་ལ་འཁྲིལ་བ་གཡས་པས་ཡབ་ཀྱི་མགུལ་ནས་འཁྱུད་ཅིང་གཡོན་པས་དུང་དམར་ཞལ་དུ་སྟོབ་པ་ཡབ་ཡུམ་ཞལ་སྦྱོར་མངོན་སུམ་རང་གི་ཀླད་པའི་བྱང་ནས་ཐོན་ནས་རང་ལ་འཆར་རོ་དེ་ལ་མ་འཇིགས་ཤིག་མ་སྐྲག་ཤིག་མ་སྔངས་ཤིག་རང་གི་རིག་པའི་སྐུར་ངོ་ཤེས་པར་གྱིས་ཤིག། ཁྱོད་རང་གི་ཡི་དམ་གྱི་ལྷ་ཡིན་པས་མ་སྐྲག་ཤིག་དོན་ལ་ནི་བཅོམ་ལྡན་འདས་དོན་ཡོད་གྲུབ་པ་ཡབ་ཡུམ་དངོས་ཡིན་ནོ། མོས་པ་དང་གུས་པ་དུང་དུང་གྱིས་ཤིག། ངོ་ཤེས་པ་དང་གྲོལ་བ་དུས་མཉམ་དུ་འོང་ངོ། ཞེས་བསྒྲགས་པས་ཡི་དམ་དུ་ངོ་ཤེས་ནས་གཉིས་སུ་མེད་པར་ཐིམ་ནས་སངས་རྒྱས་པར་འགྱུར་རོ། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། རང་གི་ཀླད་པའི་ནང་ནས་གཽ་རི་མ་མོ་བརྒྱད་ཐོན་ནས་རང་ལ་འཆར་དུ་འོང་ངོ། དེ་ལ་མ་འཇིགས་ཤིག། རང་གི་ཀླད་པའི་ཤར་ནས་གཽ་རི་མ་དཀར་མོ།

གཡས་རྒྱུ་མ་བཟུང་ནས་གཡོན་པས་ཞལ་དུ་གསོལ་བ། ལྷོ་ནུབ་ཏུ་གྷསྨ་རི་ལྗང་ནག། གཡོན་པས་བན་དྷ་ཁྲག་གིས་བཀང་བ་བཟུང་ནས་གཡས་པས་རྡོ་རྗེས་དཀྲུག་ཅིང་ཞལ་དུ་གསོལ་བ་དང། ནུབ་བྱང་དུ་ཙན་ད་ལི་སེར་སྐྱ་མགོ་ལུས་ཕྲལ་བ། གཡས་པས་ཙིཏྟ་བསྣམས་ནས་གཡོན་པས་ལུས་པོ་ཟ་བ་དང། བྱང་ཤར་དུ་སྨེ་ཤ་ནི་མཐིང་ནག་ཞིང་གི་མགོ་ལུས་ཕྲལ་ནས་ཟ་བ་དང། གནས་ཀྱི་གཽ་རི་མ་བརྒྱད་པོ་ཡང་ཁྲག་འཐུང་ཡབ་ལྔ་ལ་བསྐོར་ནས་རང་གི་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་རོ། དེ་ལ་མ་འཇིགས་ཤིག། ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག།

རྣམས་ནི་སྤྲིན་ལ་མི་དགའ་བ་དབང་པོ་ཅན་གཡས་པའི་སྤུ་གྲི་ཐོགས་ནས་གཡོན་པའི་རྒྱུ་མ་བཟུང་ཞིང་གསལ་བ་དང་ཁྲག་དག་པ། ཞིང་ནི་ཕྱོགས་ན་མི་དགའ་མཐིང་ནག་སྐྱེ་མགོ་ཅན་ལག་པ་གཉིས་རྒྱུ་རོ་ཁར་ཁྱེར་ནས་མིག་འབྲུ་ཚུགས་སུ་བལྟ་བ་དང་ཕྱི་ལོ་དྲི་དང་མི་དགའ་དཀར་སེར་ཤར་གུད་མགོ་ཅན་ཞིང་ཆེན་ཁྲག་ལ་ཁུར་ནས་གངས་རིའི་ལག་ཏུ་ཐོགས་པ་དང།

གང་ཤར་ཐམས་ཅད་རང་སྣང་རིག་པའི་རྩལ་དུ་ངོ་ཤེས་པར་གྱིས་ཤིག། ཀྱེ་རིགས་ཀྱི་བུ་སྒོ་མ་བཞི་ཡང་རང་གི་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་དུ་འོང་བས་ངོ་ཤེས་པར་གྱིས་ཤིག། རང་གི་ཀླད་པའི་ཤར་ནས་སྟག་གདོང་མ་དཀར་མོ། ལྕགས་ཀྱུ་མ་གཡོན་པས་བན་དྷ་དམར་གྱིས་གང་བ་ཞིག་ཐོགས་ནས་ཤར་དུ་འོང་ངོ། ལྷོ་ནས་ཕག་གདོང་མ་སེར་མོ་ཞགས་པ་འཛིན་པ་དང། ནུབ་ནས་སེང་གདོང་མ་དམར་མོ་ལྕགས་སྒྲོག་འཛིན་པ་དང། བྱང་ནས་སྦྲུལ་གདོང་མ་ལྗང་ཁུ་དྲིལ་བུ་འཛིན་པ་དང། སྒོ་མ་བཞི་ཡང་རང་གི་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་དུ་འོང་ངོ། ཡི་དམ་གྱི་ལྷ་ཡིན་པས་ངོ་ཤེས་པར་གྱིས་ཤིག། ཀྱེ་རིགས་ཀྱི་བུ་ཧེ་རུ་ཀ་དྲག་པོའི་ལྷ་སུམ་ཅུ་ཐམ་པའི་ཕྱི་རིམ་དུ། དབང་ཕྱུག་མ་ཉི་ཤུ་རྩ་བརྒྱད་མགོ་བརྙན་སྣ་ཚོགས་དང་བཅས་ཏེ་མཚོན་ཆ་སྣ་ཚོགས་པ་ཐོགས་ནས་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་དུ་འོང་ངོ། དེ་ལ་མ་འཇིགས་པར། གང་ཤར་ཐམས་ཅད་རང་སྣང་རིག་པའི་རྩལ་དུ་ངོ་ཤེས་པར་གྱིས་ཤིག། དོན་ཆེན་འགག་ལ་ཐུག་པའི་དུས་ཚོད་འདིར་བླ་མའི་གདམས་ངག་དྲན་པར་གྱིས་ཤིག། ཀྱེ་རིགས་ཀྱི་བུ་ཤར་ནས་སྲིན་མོ་སྨུག་ནག་གཡག་མགོ་མ་ལག་ན་རྡོ་རྗེ་ཐོགས་པ་དང་ཚངས་པ་དམར་སེར་སྦྲུལ་མགོ་མ་ལག་ན་པདྨ་འཛིན་པ་དང་ལྷ་ཆེན་ལྗང་ནག་གཟིག་མགོ་མ་ལག་ན་ཏྲི་ཤཱུལ་ཐོགས་པ་དང་གཏོགས་འདོད་སྔོན་མོ་སྲེ་མོང་མགོ་ལག་ན་འཁོར་ལོ་འཛིན་པ་དང་གཞོན་ནུ་དམར་མོ་དྲེད་མགོ་མ་ལག་ན་མདུང་ཐུང་འཛིན་པ་དང་བརྒྱ་བྱིན་དཀར་མོ་དོམ་མགོ་མ་ལག་ན་རྒྱུ་ཞགས་ཐོགས་པ་ཤར་གྱི་རྣལ་འབྱོར་མ་དྲུག་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་རོ། དེ་ལ་མ་འཇིགས་ཤིག། ཀྱེ་རིགས་ཀྱི་བུ། ལྷོ་ནས་རྡོ་རྗེ་སེར་མོ་ཕ་ཝང་མགོ་ལག་ན་སྤུ་གྲི་ཐོགས་པ་དང། ཞི་བ་དམར་སེར་ཆུ་སྲིན་མགོ་ལག་ན་བུམ་པ་ཐོགས་པ་དང། བདུད་རྩི་དམར་མོ་སྡིག་པའི་མགོ་ལག་ན་པདྨ་ཐོགས་པ་དང། ཟླ་བ་དཀར་མོ་ཁྲའི་མགོ་ལག་ན་རྡོ་རྗེ་ཐོགས་པ་དང། བེ་ཅོན་ལྗང་ནག་ཝའི་མགོ་ལག་ན་དབྱུག་ཏོ་ཕྱར་བ་དང། སྲིན་མོ་སེར་ནག་སྟག་གི་མགོ་ལག་ན་ཐོད་ཁྲག་ཐོགས་པ་དང། ལྷོའི་རྣལ་འབྱོར་མ་དྲུག་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་དུ་འོང་ངོ། དེ་ལ་མ་འཇིགས་ཤིག། ཀྱེ་རིགས་ཀྱི་བུ་ནུབ་ནས་ཟ་བ་ལྗང་ནག་བྱ་རྒོད་མགོ་ལག་ན་བེ་ཅོན་ཐོགས་པ་དང། དགའ་བ་དམར་མོ་རྟའི་མགོ་ལག་ན་ཁོག་ཆེན་ཐོགས་པ་དང། སྟོབས་ཆེན་དཀར་མོ་ཁྱུང་གི་མགོ་ལག་ན་དབྱུག་ཏོ་ཐོགས་པ་དང། སྲིན་མོ་དམར་མོ་ཁྱིའི་མགོ་ལག་ན་རྡོ་རྗེ་སྤུ་གྲིས་གཅོད་པ་དང། འདོད་པ་དམར་མོ་པུ་ཤུད་མགོ་ལག་ན་མདའ་གཞུ་བཀང་བ་དང། ནོར་སྲུང་དམར་ལྗང་ཤ་བའི་མགོ་ལག་ན་བུམ་པ་འཛིན་པ་དང། ནུབ་ཀྱི་རྣལ་འབྱོར་མ་དྲུག་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་དུ་འོང་ངོ། དེ་ལ་མ་འཇིགས་ཤིག། ཀྱེ་རིགས་ཀྱི་བུ་བྱང་ནས་རླུང་ལྷ་སྔོན་མོ་སྤྱང་ཀིའི་མགོ་ལག་ན་བ་དན་ཕྱར་བ་དང། མི་མོ་དམར་མོ་སྐྱིན་གྱི་མགོ་ལག་ན་གསལ་ཤིང་འཛིན་པ་དང། ཕག་མོ་ནག་མོ་ཕག་གི་མགོ་ལག་ན་མཆེ་ཞགས་བསྣམས་པ་དང། རྡོ་རྗེ་དམར་མོ་ཁྭ་ཏའི་མགོ་ལག་ན་ཞིང་ཆུང་འཛིན་པ་དང། སྣ་ཆེན་ལྗང་ནག་གླང་ཆེན་མགོ་ལག་ན་བམ་ཆེན་ཐོགས་ཤིང་ཐོད་ཁྲག་འཛིན་པ་དང། ལྷོའི་རྣལ་འབྱོར། ཆུ་ལྷ་སྔོན་མོ་སྦྲུལ་གྱི་མགོ་ལག་ན་སྦྲུལ་ཞགས་བསྣམས་པ་དང། བྱང་གི་རྣལ་འབྱོར་མ་དྲུག་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་རོ། དེ་ལ་མ་འཇིགས་ཤིག། ཀྱེ་རིགས་ཀྱི་བུ། སྒོ་མ་རྣལ་འབྱོར་མ་བཞི་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་དུ་འོང་ངོ། ཤར་ནས་རྡོ་རྗེ་དཀར་མོ་ཁུ་བྱུག་གི་མགོ་ཅན་ལག་ན་ལྕགས་ཀྱུ་འཛིན་པ་དང། ལྷོ་ནས་རྡོ་རྗེ་སེར་མོ་ར་མགོ་མ་ལག་ན་ཞགས་པ་འཛིན་པ། ནུབ་ནས་རྡོ་རྗེ་དམར་མོ་སེང་མགོ་མ་ལག་ན་ལྕགས་སྒྲོག་འཛིན་པ། བྱང་ནས་རྡོ་རྗེ་ལྗང་ནག་སྦྲུལ་མགོ་མ་ལག་ན་དྲིལ་བུ་འཛིན་པ་དང། རྣལ་འབྱོར་མ་སྒོ་མ་བཞི་ཀླད་པའི་ནང་ནས་ཐོན་ནས་རང་ལ་འཆར་དུ་འོང་ངོ། དབང་ཕྱུག་མ་ཉི་ཤུ་རྩ་བརྒྱད་ཀྱང་ཧེ་རུ་ཀ་དྲག་པོའི་ལྷ་རང་བྱུང་གི་སྐུའི་རྩལ་ལས་རང་ཤར་བ་ཡིན་པས་ངོ་ཤེས་པར་གྱིས་ཤིག། ཀྱེ་རིགས་ཀྱི་བུ། ཆོས་སྐུ་སྟོང་པའི་ཆ་ལས་ཞི་བའི་ལྷར་སྐུ་ཤར་བ་ཡིན་ནོ་ངོ་ཤེས་པར་གྱིས་ཤིག། ལོངས་སྐུ་གསལ་བའི་ཆ་ལས་ཁྲོ་བོའི་ལྷར་སྐུ་འཆར་བ་ཡིན་པས་ངོ་ཤེས་པར་གྱིས་ཤིག། རང་གི་ཀླད་པའི་ནང་ནས་ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་ཐོན་ནས་རང་ལ་འཆར་བའི་དུས་འདིར། གང་ཤར་ཐམས་ཅད་རང་གི་རིག་པ་རང་མདངས་ལས་ཤར་བར་ཤེས་ན། དེ་མ་ཐག་ཏུ་ཁྲག་འཐུང་གི་སྐུ་དང་གཉིས་སུ་མེད་པར་སངས་རྒྱས་སོ། ཀྱེ་རིགས་ཀྱི་བུ། དེ་ལྟར་ངོ་མ་ཤེས་ན། ཁྱོད་དེ་རྣམས་ལ་ཞེད་ཅིང་བྲོས་པས་སླར་སྡུག་བསྔལ་གྱི་སྣོན་མར་འགྲོའོ། དེ་ལྟར་ངོ་མ་ཤེས་ན་ཁྲག་འཐུང་གི་ལྷ་ཚོགས་ཐམས་ཅད་གཤིན་རྗེ་རུ་མཐོང་ནས་ཁྲག་འཐུང་གི་ལྷ་ལ་འཇིགས་སོ་སྔངས་སོ་སྐྲག་གོ་བརྒྱལ་ལོ། རང་སྣང་བདུད་དུ་སོང་ནས་འཁོར་བར་འཁྱམ་མོ། མ་ཞེན་མ་སྐྲག་ན་འཁོར་བར་མི་འཁྱམ་མོ། ཀྱེ་རིགས་ཀྱི་བུ། ཞི་བ་དང་ཁྲོ་བོའི་སྐུ་དེ་རྣམས་ཀྱང་ཆེ་བ་ནམ་མཁའ་དང་མཉམ་པ། འབྲིང་བ་རི་རབ་ཙམ་པ། ཐ་མ་ཡང་རང་ལུས་བཅོ་བརྒྱད་བརྩེགས་པ་ཙམ་འབྱུང་བས། དེ་ལ་མ་སྐྲག་ཤིག། སྣང་སྲིད་ཐམས་ཅད་འོད་དང་སྐུ་རུ་འཆར་རོ། སྣང་བ་ཐམས་ཅད་འོད་དང་སྐུ་རུ་འཆར་བ་དེ་རང་གི་སྐུ་རང་མདངས་སུ་ཤེས་པས། རང་མདངས་རང་འོད་དང་སྐུ་གཉིས་སུ་མེད་པར་ཐིམ་ནས་སངས་རྒྱས་སོ། འོད་ཀྱི་མཐོང་སྣང་འཇིགས་སྐྲག་གི་སྣང་བ་གང་བྱུང་ཡང་རང་སྣང་དུ་ངོ་ཤེས་པར་གྱིས་ཤིག། འོད་གསལ་རང་རིག་རང་མདངས་དུ་ངོ་ཤེས་པར་གྱིས་ཤིག། དེ་ལྟར་ངོ་ཤེས་ན་ད་ལྟ་རང་ལ་སངས་རྒྱས་པ་ཐེ་ཚོམ་མེད་དོ། སྐད་ཅིག་གཅིག་གིས་རྫོགས་སངས་རྒྱས་བྱ་བ་དེ་ད་རེས་བྱུང་བ་ཡིན་ནོ། ཡིད་ལ་དྲན་པར་གྱིས་ཤིག། ཀྱེ་རིགས་ཀྱི་བུ། རང་གིས་ད་ལྟ་ངོ་མ་ཤེས་ནས་སྐྲག་ན། ཞི་བའི་སྐུ་ཐམས་ཅད་མགོན་པོ་ནག་པོའི་སྐུར་འཆར་རོ། ཁྲོ་བོའི་སྐུ་ཐམས་ཅད་གཤིན་རྗེ་ཆོས་ཀྱི་རྒྱལ་པོའི་སྐུར་ཤར་ནས་རང་སྣང་བདུད་དུ་སོང་ནས་འཁོར་བར་འཁྱམ་མོ། ཀྱེ་རིགས་ཀྱི་བུ་རང་སྣང་ངོ་མ་ཤེས་ན་བཀའ་མདོ་རྒྱུད་ཐམས་ཅད་ལ་མཁས་ཤིང་བསྐལ་པར་ཆོས་བྱས་ཀྱང་སངས་མི་རྒྱའོ། རང་སྣང་ངོ་ཤེས་ན་གནད་གཅིག་དང་ཚིག་གཅིག་གིས་སངས་རྒྱས་སོ། རང་སྣང་ངོ་མ་ཤེས་ན་ཤི་མ་ཐག་ཏུ་ཆོས་ཉིད་བར་དོ། གཤིན་རྗེ་ཆོས་ཀྱི་རྒྱལ་པོའི་སྐུ་རུ་འཆར་རོ། གཤིན་རྗེ་ཆོས་ཀྱི་རྒྱལ་པོ་སྐུ་ཆེ་བ་ནི་ནམ་མཁའ་དང་མཉམ་པ། འབྲིང་པོ་ནི་རི་རབ་ཙམ་གྱིས་འཇིག་རྟེན་གྱི་ཁམས་གང་ནས་འོང་ངོ། དེ་ཡང་ཡ་སོ་མ་མཆུ་མནན་པ། མིག་ཤེལ་མིག་ཏུ་ཡོད་པ་སྐྲ་སྤྱི་བོར་བཅིང་བ་གསུས་པ་ཆེ་བ། སྐེ་ཕྲ་བ་ལག་ན་ཁྲམ་ཤིང་ཐོགས་པ་ཁ་ནས་རྒྱོབ་སོད་ཀྱི་སྒྲ་སྒྲོག་པ། ཀླད་པ་འཐུང་བ་མགོ་ལུས་ཕྲལ་བ། དོན་སྙིང་འདོན་པ་དེ་ལྟ་བུས་འཇིག་རྟེན་གྱི་ཁམས་གང་ནས་འོང་ངོ། ཀྱེ་རིགས་ཀྱི་བུ་དེ་ལྟ་བུའི་སྣང་བ་ཤར་ནས་བྱུང་བའི་ཚེ་ཁྱོད་འཇིགས་པ་དང་སྐྲག་པར་མ་བྱེད་ཅིག། ཁྱོད་རང་བག་ཆགས་ཡིད་ཀྱི་ལུས་ཡིན་པས། བསད་པ་དང་གཏུབ་པ་བྱུང་ཡང་འཆི་རྒྱུ་ནི་མེད་དོ། དོན་ལ་ཁྱོད་སྟོང་བ་རང་གཟུགས་ཡིན་པས་བྲེད་དངངས་མི་དགོས་སོ། གཤིན་རྗེ་རྣམས་རང་གི་རིག་པའི་རང་མདངས་ལས་ཤར་བ་ཡིན་པས། དངོས་པོ་ཅན་དུ་གྲུབ་པ་མེད་དོ། སྟོང་བ་ཉིད་ལ་སྟོང་བ་ཉིད་ཀྱིས་གླགས་མི་རྙེད་དོ། ཁྱོད་རང་གི་རིག་པའི་རང་རྩལ་ལས་ཤར་བ་མ་གཏོགས་པ་ཕྱི་རོལ་ན་ཞི་བ་དང། ཁྲོ་བོ་དང། ཁྲག་འཐུང་དང་མགོ་བརྙན་དང། འཇའ་འོད་དང་གཤིན་རྗེའི་གཟུགས་འཇིགས་འཇིགས་ལ་སོགས་པ་དངོས་སུ་གྲུབ་པ་མེད་པར་ཐག་ཆོད་དོ། དེ་ལྟར་ཤེས་ན། འཇིགས་སྐྲག་ཐམས་ཅད་རང་སར་གྲོལ་ནས་གཉིས་སུ་མེད་པར་ཐིམ་ནས་སངས་རྒྱས་པར་འགྱུར་རོ། དེ་ལྟར་ངོ་ཤེས་ན་ཡི་དམ་གྱི་ལྷ་ཡིན་ནོ། བདག་བར་དོའི་འཕྲང་ལ་བསུ་བ་ལ་འབྱོན་པར་འདུག་གོ་སྐྱབས་སུ་མཆིའོ་སྙམ་པའི་མོས་པ་དུང་དུང་མཛོད་ཅིག། དཀོན་མཆོག་གསུམ་རྗེས་སུ་དྲན་པར་གྱིས་ཤིག། ཁྱོད་རང་གི་ཡི་དམ་གྱི་ལྷ་གང་ཡིན་པ་དེ་དྲན་པར་གྱིས་ཤིག། མཚན་ནས་བོས་ཤིག། བདག་བར་དོར་འཁྱམས་ནས་ཡོད་པས་ར་མདའ་མཛོད་ཅིག་ཐུགས་རྗེས་ཟུངས་ཤིག་ཡི་དམ་རིན་པོ་ཆེ་ཞེས་བོས་ལ་གསོལ་བ་ཐོབ་ཅིག། ཁྱོད་རང་གི་བླ་མའི་མཚན་ནས་བརྗོད་ལ། བར་དོར་འཁྱམས་ནས་ཡོད་པས་ར་མདའ་མཛོད་ཅིག་ཐུགས་རྗེས་མ་བཏང་གྱིས་ལ་གསོལ་བ་ཐོབ་ཅིག། ཁྲག་འཐུང་གི་ལྷ་ཚོགས་རྣམས་ལ་མོས་པ་གྱིས་ལ། གསོལ་བ་ཐོབ་ཅིག་སྨོན་ལམ་འདི་ཡང་ཐོབ་ཅིག།

བག་ཆགས་ལས་ཀྱི་སྡུག་བསྔལ་མྱོང་དུས་འདིར་འོད་གསལ་བདེ་བའི་ཏིང་འཛིན་འཆར་བར་ཤོག། འབྱུང་ལྔའི་ཁམས་རྣམས་དགྲ་རུ་མི་ལྡང་ཞིང་སངས་རྒྱས་རིགས་ལྔའི་ཞིང་ཁམས་མཐོང་བར་ཤོག། ཞེས་དེ་སྐད་མོས་གུས་དྲག་པོ་དང་བཅས་པའི་སྨོན་ལམ་ཐོབ་ཅིག། འཇིགས་སྐྲག་ཐམས་ཅད་ཡལ་ནས་ངེས་པར་ལོངས་སྐུར་སངས་རྒྱས་པར་འགྱུར་བས་གལ་ཆེའོ་མ་ཡེངས་ཤིག།